ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཐོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་རེས་གཟའ་པ་སངས་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་བསྲིང་ཞུ་བ་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་མི་མང་སྤྱི་འཐུས་ཚོགས་གཙོ་བསོད་ནམས་བསྟན་འཕེལ་མཆོག་གིས་རྒྱ་གར་རྒྱལ་ས་ལྡི་ལིར India Foundation ཞེས་པའི་རྒྱ་གར་ཉམས་ཞིབ་བསྟི་གནས་ཁང་དུ་བཙན་བྱོལ་ནང་གི་དམངས་གཙོའི་འཕེལ་རིམ་སོགས་སྐོར་ལ་གསུང་བཤད་གནང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པའི་ཐོག་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་ཐུགས་སྣང་ཡག་པོ་མ་གནང་བ་ཡིན་ཚེ་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་དེ་སྙིང་པོ་མེད་པར་གྱུར་ཡོད་ཅེས་ཁོར་ཡུག་ཆེད་ལས་པ་ཚོས་ངོས་འཛིན་གནང་གི་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། འཛམ་གླིང་ཨེ་ཙི་ཉིན་མོར་སྒང་ཏོག་ས་གནས་འཕྲོད་བསྟེན་ལས་ཁུངས་ནས་ཨེ་ཙི་འགོས་ནད་གོ་རྟོགས་ཡོང་ཆེད་རྒྱང་འབོད་བང་འགྲན་དང་ཨེ་ཙི་འགོས་ནད་དང་འབྲེལ་བའི་འགྲན་བསྡུར་གྱི་བྱེད་སྒོ་སོགས་གནང་ནས་ཉིན་མོ་སྲུང་བརྩི་ཞུས་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། འོད་ཟེར་གྱི་གླེང་སྟེགས་ཞུ་བའི་ལེ་ཚན་ནང་འོད་ཟེར་ལགས་ཀྱིས་ཨ་མ་ལགས་ཀྱིས་གསུངས་པའི་སྒེར་གྱི་ལོ་རྒྱུས་ཐོག་ནས་ལོ་རབས་ལྔ་བཅུ་དྲུག་ཅུའི་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ལ་རྒྱུས་མངའ་དང་དམིགས་བསལ་རིག་གནས་གསར་བརྗེའི་སྐབས་བོད་ཀྱི་རྒྱལ་ས་ལྷ་སའི་གནས་སྟངས་དང། བོད་ཀྱི་ཆོས་དང་རིག་གཞུང་ལ་གཏོར་བཤིག་བཏང་པའི་གནས་ཚུལ་ངོ་སྤྲོད་གནང་པའི་རྩོམ་ཡིག་གི་དུམ་བུ་བདུན་པ་དེ་སྙན་སྒྲོན་ཞུ་རྒྱུ་དང། བུད་མེད་དང་སྤྱི་ཚོགས་ལེ་ཚན་ནང་བོད་རང་བཙན་སློབ་ཕྲུག་ཚོགས་པའི་བོད་དོན་ལས་འགུལ་འགན་འཛིན་འཆི་མེད་ལྷ་མོ་ལགས་དང་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་བ་ཁག་ཅིག་གིས་ཉེ་ཆར་རྒྱ་ནག་འགོ་ཁྲིད་ཞི་ཅིན་ཕིང་ཨ་མི་རི་ཀའི San Francisco ནང་སླེབས་སྐབས་ཞི་བའི་ངོ་རྒོལ་ལས་འགུལ་སྤེལ་བའི་སྐབས།

རྒྱ་གར་ཉམས་ཞིབ་བསྟི་གནས་ཁང India Foundation ཞེས་པས་གོ་སྒྲིག་ཞུས་པའི་བོད་དོན་གསུང་བཤད་ཀྱི་ལས་རིམ་ཐོག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་བཙན་བྱོལ་ནང་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་དང་བཙན་བྱོལ་བོད་མིའི་འོས་བསྡུ་ཞེས་པའི་བརྗོད་གཞིའི་ཐོག་གསུང་བཤད་གནང་ཡོད་པ་དང་ཁོང་གི་གསུང་བཤད་ནང་བོད་མཐོ་སྒང་ནི་འཛམ་གླིང་ནང་ཇི་ཙམ་གལ་འགངས་ཆེན་པོ་ཡིན་པ་དང་བོད་རང་བཙན་གྱི་ལོ་རྒྱུས་བོད་མིའི་ཐུན་མོང་མ་ཡིན་པའི་ཆོས་ལུགས་དང་རིག་གཞུང་ཕྱུག་པོ་རྣམས་ངོ་སྤྲོད་གནང་ཡོད་པ་རེད་འདུག།

གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར། Bharat Tibbat Sahyog Manch ཞེས་པའི་འཕགས་བོད་མཛའ་འབྲེལ་གྱི་གླེང་སྟེགས་ཞེས་པས་རྒྱ་གར་བྱང་ཤར་ཁུལ་དུ་རྟ་དབང་གི་གནས་སྐོར་བྱེད་པའི་གོམ་བགྲོད་སྐོར་སྐྱོད་ཀྱི་བྱེད་སྒོ་ཐེངས་བཅུ་གཉིས་པ་མཇུག་བསྒྲིལ་ཡོད་པ་རེད་འདུག་དེ་ཡང་གསར་འགྱུར་ནང་གནས་ཚུལ་ཐོན་པར་གཞིགས་ན། འདི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི Bharat Tibbat Sahyog Manch འམ། BTSM། ཞེས་པའི་ཧིན་བོད་མཉམ་འབྲེལ་གླེང་སྟེགས་ཀྱིས་རྟ་དབང་གི་གནས་སྐོར་བྱེད་པའི་བྱེད་སྒོ་སྤེལ་བའི་སྒོ་འབྱེད་ཀྱི་མཛད་སྒོ་དེ་བཞིན་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བཞི་ཉིན་ཨ་སམ་མངའ་སྡེའི་རྒྱལ་ས། Dispur། ནང་ཨ་སམ་མངའ་སྡེས་གོ་སྒྲིག་ཞུས་པ་དང། གནས་སྐོར་བྱེད་སྒོ་དེ་ནི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ལྔ་ཉིན RSS། འམ་རྒྱལ་ཡོངས་སྤྱི་ཚོགས་ཞབས་ཞུ་ཞེས་པའི་ཚོགས་པའི་འགོ་ཁྲིད་ཤྲི་ཨིནྡར་ཀུ་མར་སོགས་དཔོན་རིགས་ཁག་ཅིག་གི་ལམ་སྟོན་འོག་ཨ་སམ་གྱི་གྲོང་ཁྱེར་གོ་ཨ་ཧ་ཏི་ནས་འགོ་འཛུགས་གནང་ཡོད་པ་ལྟར་ཕྱི་ཚེས་ཉི་ཤུ་ལྔ་ནས་ཚེས་སུམ་ཅུ་བར་གཟའ་འཁོར་གཅིག་ཙམ་རིང་བྱེད་སྒོ་སྤེལ་ཡོད་པ་རེད་འདུག་སྐབས་དེའི་སྒོ་འབྱེད་ཀྱི་མཛད་སྒོའི་ཐོག་ལ་འབྲེལ་ཡོད་རྒྱ་གར་གནད་ཡོད་དཔོན་རིགས་ཁྲོད་དུ་བོད་མིའི་གཞིས་ཆགས་ལས་ཁུངས་ཀྱི་སྐུ་ཚབ་བཅས་ཕེབས་པ་ཚོས་དགའ་བསུ་ཞུས་པ་དང་བསྔགས་བརྗོད་ཀྱི་གཏམ་བཤད་གནང་འདུག་འདི་ལོའི་རྟ་དབང་གི་གནས་སྐོར་གྱི་བྱེད་སྒོ་ཐེངས་བཅུ་གཉིས་པའི་ནང་རྒྱ་གར་ནང་གི་མངའ་སྡེ་མི་འདྲ་བ་ནས་མི་མང་ཉིས་བརྒྱ་ལྔ་བཅུ་ཙམ་མཉམ་ཞུགས་བྱས་ཡོད་པ་དང་གནས་སྐོར་གྱི་བྱེད་སྒོ་དེ་ནི་ཨ་སམ་མངའ་སྡེའི་གྲོང་ཁྱེར་གོ་ཨ་ཧ་ཏི་ནས་ས་གནས་སྦི་ལོ་ནུ་བར་བརྒྱུད་ནས་བསྐྱོད་པའི་རྗེས་རྟ་དབང་དུ་འབྱོར་བའི་སྐབས་ལ་སྙན་གྲགས་ཆེ་བའི་རྟ་དབང་དགོན་པར་མཆོད་མཇལ་དུ་བསྐྱོད་པ་དང་དེའི་སང་ཉིན་ཏེ་ཧིན་བོད་ས་མཚམས་འབུམ་ལར་བསྐྱོད་དེ་རྒྱ་གར་རྒྱལ་སྲུང་ཆེད་དུ་རང་སྲོག་ཤོར་བའི་རྒྱ་གར་དམག་མི་ཚོར་དྲན་གསོ་བྱས་པ་དང་དེ་རྗེས་མུ་མཐུད་ནས་གྲགས་ཆེ་བའི་གནས་མཇལ་ཁག་ཏུ་བསྐྱོད་ནས་མཐར་གནས་མཇལ་གྱི་བྱེད་སྒོ་དེ་བཞིན་ཨ་སམ་གྱི་གྲོང་ཁྱེར་གོ་ཧ་ཏི་ནང་མཇུག་བསྡོམས་གནང་ཡོད་པའི་གནས་ཚུལ་འདུག་གོང་ཞུས་གླེང་སྟེགས་ཀྱིས་གསར་འགོད་གསལ་བསྒྲགས་སྤེལ་བའི་ནང་གཞིགས་ན། གནས་མཇལ་གྱི་སྐོར་སྐྱོད་དེ་བརྒྱུད་ནས་རྒྱ་ནག་དམར་པོའི་གཞུང་ནས་ཁྲིམས་འགལ་གྱིས་བོད་བཙན་བཟུང་བྱས་པའི་གནས་ལུགས་དང་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་སོགས་རྒྱལ་སྤྱིའི་ཐོག་གོ་རྟོགས་ཁྱབ་སྤེལ་གྱི་དམིགས་ཡུལ་བཞིན་པའི་སྐོར་བཀོད་ཡོད་པ་རེད་འདུག་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་རྒྱ་ནག་གཞུང་གིས་རྒྱ་ནག་ནང་ཁྱབ་གདལ་འགྲོ་བཞིན་པའི་དབུགས་ལམ་གྱི་ནད་གཞི་དེ་ནི་ཚོད་འཛིན་བྱས་ཡོད་ཟེར་བཤད་ཡོད་ཀྱང་ཐེ་ཝན་གཞུང་གིས་མི་རྒན་འཁོགས་དང་ལོ་གཞོན་པ་རྣམས་རྒྱ་ནག་དང་ཧོང་ཀོང་མ་ཀའོ་བཅས་ནང་འགྲིམ་འགྲུལ་བྱ་རྒྱུ་མེད་པའི་ལམ་སྟོན་གནང་ཡོད་ལུགས་ཕྱི་ཚེས་སུམ་ཅུ་ཉིན་ཨ་མི་རི་ཀའི་ཨེན་བྷི་སི་བརྙན་འཕྲིན་ལས་ཁང་གིས་གནས་ཚུལ་སྤེལ་འདུག་དེ་ཡང་གནས་ཚུལ་ནང་བཀོད་པར་གཞིགས་ན། ཉེ་བའི་ཆར་རྒྱ་ནག་ནང་དབུགས་ལམ་གྱི་ན་ཚ་ཁྱབ་གདལ་འགྲོ་བཞིན་ཡོད་པ་དེ་ནི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་ཉིན་རྒྱ་ནག་ཕྱི་སྲིད་བློན་ཆེན་ཝང་ཡི་ནས་འཛམ་གླིང་གི་རྒྱལ་ཁབ་ཚང་མའི་ནང་རྒྱུན་ལྡན་གྱི་དབུགས་ལམ་གྱི་ན་ཚའི་དཀའ་ངལ་འཕྲད་བཞིན་པའི་སྤྱིར་བཏང་གི་གནད་དོན་ཞིག་ཡིན་པ་དང་རྒྱ་ནག་གཞུང་གིས་ན་ཚ་དེའི་ནུས་པ་ལྡན་པའི་ཚོད་འཛིན་བྱས་ཡོད་ཟེར་བཤད་ཡོད་པ་རེད་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་གཟའ་འཁོར་སྔོན་དེར་རྒྱ་ནག་གཞུང་ལ་དབུགས་ལམ་གྱི་ན་ཚ་ཁྱབ་གདལ་འགྲོ་བཞིན་པ་དེའི་གནས་ཚུལ་ཞིབ་ཕྲ་མཁོ་སྤྲོད་ཡོང་བའི་རེ་འདུན་གནང་ཡོད་ཅིང་འོན་ཀྱང་རེས་གཟའ་ཟླ་བའི་ཉིན་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་དཔོན་རིགས་ནས་དབུགས་ལམ་གྱི་ན་ཚ་དེ་ནི་དེ་སྔོན་ཏོག་དབྱིབས་ནད་ཡམས་ཀྱི་གོང་དང་ཁྱབ་ཆེན་པོ་མེད་པའི་སྐོར་གསུངས་ཡོད་ལ། ཉེ་བའི་ཆར་ཐོན་པའི་ནད་པའི་ནང་ལ་རྒྱུན་ལྡན་མ་ཡིན་པའི་ནད་ཁྱབ་གདལ་གྱི་ནུས་པ་གང་ཡང་མེད་པའི་ནན་བརྗོད་བྱས་ཡོད་པ་རེད་འདུག།

འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པའི་ཐོག་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་ཐུགས་སྣང་ཡག་པོ་མ་གནང་བ་ཡིན་ཚེ་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་དེ་སྙིང་པོ་མེད་པར་འགྱུར་ཡོད་ཅེས་ཁོར་ཡུག་ཆེད་ལས་པ་ཚོས་ངོས་འཛིན་གནང་གི་ཡོད་པའི་སྐོར་བློ་བྷེ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། ཨ་རབ་ཚོ་ཕྱོགས་མཉམ་འབྲེལ་རྒྱལ་ཁབ་ཀྱི་གྲོང་ཁྱེར་ཌུ་བྷེ་ནང་འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལས་འགུལ་དང་འབྲེལ་བའི་ལྷན་ཚོགས་ཐེངས་ཉེར་བརྒྱད་པ་བསྡུ་བཞིན་ཏེ། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་གཅིག་ནས་གཉིས་ཀྱི་བར་རེ་གནང་སྟེ་ས་ཡི་གོ་ལ་གི་གནམ་གཤིས་ཚ་ཚད་སྔ་མ་ལས་གྲངས་ཚད་གཉིས་འཕར་བ་རང་འཇགས་བསྡད་ནས་ཧ་ཅང་ཉེན་ཁ་ཆེ་བར་བརྟེན། ཚ་ཚད་གྲངས་གཅིག་དང་ཕྱེད་ཀ་ལ་མར་འབབ་ཐབས་དང། ལྷག་པར་སྤྱི་ལོ་ཉིས་སྟོང་སུམ་ཅུ་གྱི་བར་རེ་ཡར་ཐོན་རྒྱལ་ཁབ་ཁག་གིས་ནག་རྫས་འབར་རླངས་ཉུང་འཕྲི་བྱེད་དགོས་པར་གོ་བསྡུར་གནང་བཞིན་པ་གི་ཐོག་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་གནས་སྟངས་ལ་ཉམས་ཆག་བཏང་བོད་ནང་འཛམ་གླིང་གི་ས་ཁུལ་གཞན་ལས་ཀྱང་ཚ་དྲོད་ཤུགས་ཆེ་འཕར་བཞིན་པ་གི་གནས་སྟངས་སོགས་གླེང་སློང་བྱེད་འཆར་མེད་པར་བརྟེན། རྒྱ་གར་གི་ཁོར་ཡུག་ཉམས་ཞིབ་པ་མིར་ཛཱ་ཛུལ་ཧྥི་ཁུར་རཱ་ཧ་མན་ལགས་ནས་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་རྣམས་དང། ལྷོ་ཤར་ཨེ་ཤ་ཡ་གི་ཡུལ་གྲུ་མང་པོ་བོད་ཀྱི་གནམ་གཤིས་འགྱུར་ལྡོག་དང་ཐད་ཀར་འབྲེལ་བ་གྲུབ་ཡོད་པས། བོད་ཀྱི་གནམ་གཤིས་འགྱུར་ལྡོག་ནི་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་འདི་གི་གཙོ་གནད་དུ་ཆགས་ཀྱི་ཡོད་པ་རེད། གལ་ཏེ་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གནད་དོན་གྱི་ཐོག་ཚོགས་ཆེན་འདིར་དོ་ཁུར་མ་གནང་ན། གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་འདི་སྙིང་པོ་མེད་པ་ཆགས་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། I think the cop meetings are definitely not meaningful if Tibet's issues are not taken into account. བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གོད་ཆག་རྒྱ་གར་གྱིས་ཚོགས་ཆེན་འདིར་ཏན་ཏན་གླེང་སློང་གནང་དགོས་ངེས་ཟིག་ཡིན་པ་དང། རྒྱ་གར་ཙམ་མ་ཟད་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཚང་མས་མཉམ་རུབ་ཀྱིས་རྒྱལ་སྤྱིའི་སྤྱི་ཚོགས་ལ་གནོན་ཤུགས་སྤྲད་དེ། བོད་ཀྱི་གནམ་གཤིས་འགྱུར་ལྡོག་གི་ཐོག་དོ་སྣང་གནང་བཅུག་དགོས་པ་མ་གཏོགས། ཧི་མ་ལ་ཡའི་རི་རྒྱུད་ཀྱི་ཁོར་ཡུག་གནས་སྟངས་ཧ་ཅང་ཚོར་སྣང་སྐྱེན་པོ་དང་ཉེན་ཚབས་རང་བཞིན་གྱི་ངང་གནས་ཡོད་པ་གི་ཁར། ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་ཙམ་མ་ཟད་དུ་ལྷོ་ཤར་ཨེ་ཤ་ཡ་གི་ཡུལ་གྲུ་ཁག་ཀྱང་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་ལྟོས་ཚབས་ཆེན་པོར་གྱུར་ཡོད་པ་འགྲེལ་བརྗོད་གནང་གི་འདུག་ཅིང། ཡང་ཨོ་སི་ཁྲེ་ལི་ཡ་གི་བོད་ཀྱི་ཁོར་ཡུག་ཉམས་ཞིབ་པ་མཱེ་ཁེལ་སྦར་ཁ་ལེ་ལགས་ནས་ཀྱང། གནམ་གཤིས་ཚོགས་ཆེན་འདིར་རྒྱ་ནག་གིས་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གོད་ཆག་དང་འཁྱགས་རོམ་བཞུ་བཞིན་པ་གི་སྐོར་ལ་གླེང་རྩིས་མེད་པ་དང། སྤྱིར་བཏང་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་གིས་བོད་ཀྱི་གནམ་གཤིས་འགྱུར་ལྡོག་ཚོགས་ཆེན་དུ་གླེང་ཐུབ་པ་ཟིག་ཡིན་ནའང། གླེང་སློང་གནང་རྒྱུ་ཡིན་པ་གི་གོ་ཐོས་ཅི་ཡང་མ་བྱུང་བ་དང།

འཛམ་གླིང་ཨེ་ཙི་ཉིན་མོར་སྒང་ཏོག་ས་གནས་འཕྲོད་བསྟེན་ལས་ཁུངས་ནས་ཨེ་ཙི་འགོས་ནད་གོ་རྟོགས་ཡོང་ཆེད་རྒྱང་འབོད་བང་འགྲན་དང་ཨེ་ཙི་འགོས་ནད་དང་འབྲེལ་བའི་འགྲན་བསྡུར་གྱི་བྱེད་སྒོ་སོགས་གནང་ནས་ཉིན་མོ་སྲུང་བརྩི་ཞུས་པའི་སྐོར་པ་སངས་ཚེ་རིང་ལང་ཏཱ་རྣམ་པས་གནས་ཚུལ་འདི་སྙན་སྒྲོན་ཞུ་གི་ཡིན། ལོ་ལྟར་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་མོ་འདི་ནི World AIDS Dayའམ་འཛམ་གླིང་གཉན་ནད་རེག་དུག་ཉིན་མོར་སྲུང་བརྩི་ཞུ་བཞིན་ཡོད་པ་ལྟར་འདི་ག་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་སྒང་ཏོག་ས་གནས་འཕྲོད་བསྟེན་སྨན་ཁང་དང་མངའ་སྡེ་གཞུང་གི་འཕྲོད་བསྟེན་སྨན་ཁང་མཉམ་རུབ་ཀྱི་གོ་སྒྲིག་ཐོག་སྒང་ཏོག་ནང་གི་མི་ཚོགས་མང་པོ་འཛོམས་སའི་ཁྲོམ་ར་ཨེམ་ཇི་མརག་ཏུ་མང་ཚོགས་ཁྲོད་གཉན་ནད་རེག་དུག་སྐོར་གོ་རྟོགས་ཡོང་ཆེད་རྒྱང་སྐྱོད་བང་འགྲན་དང་གཉན་ནད་རེག་དུག་སྔོན་འགོག་བྱ་ཐབས་སོགས་དང་འབྲེལ་བའི་དྲི་གླེང་འགྲན་བསྡུར་སོགས་གནང་ཡོད་པ་སྒང་ཏོག་ས་གནས་འཕྲོད་བསྟེན་སྨན་ཁང་གི་སྨན་ཞབས་པ་བདེ་ཆེན་མཚོ་མོ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།

གལ་ཏེ་ང་ཚོས་ལོ་རེའི་ནང་གཉན་ནད་རེག་དུག་གསར་པ་ཕོག་མཁན་གྱི་གྲངས་ཐོ་བལྟས་པ་ཡིན་ན་འབྲས་ལྗོངས་དེ་བཞིན་མི་འབོར་གྱི་ཆ་ནས་མི་འབུམ་དྲུག་ལས་མེད་ན་ཡང་ད་ཆ་ནད་པའི་གྲངས་འབོར་མི་དྲུག་བརྒྱ་ལྷག་ཡོད་པ་དང་དེའི་ནང་ནས་མི་སུམ་བརྒྱ་ལྷག་མངའ་སྡེའི་འཕྲོད་བསྟེན་སྨན་ཁང་གི་མཐུན་འགྱུར་འོག་སྨན་བཅོས་གནང་མུས་རེད་ཅེས་དང་ངའི་བསམ་པར་ནད་པའི་གྲངས་འབོར་ལ་འཕར་ཆ་བྱུང་བའི་རྒྱུ་རྐྱེན་གཙོ་བོ་ནི་མང་ཚོགས་ཁྲོད། ནད་གཞི་འདིའི་ཐད་གོ་རྟོགས་རྒྱ་ཆེ་ཕེབས་པ་དང་མང་ཚོགས་ངོས་ནས་ཀྱང་མ་བསྐུལ་དང་བླངས་ཐོག་ནད་གཞི་དེ་ཡོད་མེད་ཆེད་དུ་བརྟག་དཔྱད་བྱེད་མཁན་མང་དུ་ཕྱིན་པ་ལ་བརྟེན་ནས་བྱུང་བ་ཞིག་དང་ཕྱོགས་གཞན་ཞིག་ནས་དེང་སང་གཞོན་སྐྱེས་མང་པོ་ཞིག་ནས་ནད་གཞི་དེ་མི་འགོས་ཕྱིར་སྔོན་འགོག་གི་ཐབས་ལམ་སོགས་བེད་སྤྱོད་དང་དོ་སྣང་མ་བྱས་པ་ལ་བརྟེན་ནས་བྱུང་བ་ཞིག་ཡིན་པ།

འདི་ལོའི་འཛམ་གླིང་གཉན་ནད་རེག་དུག་ཉིན་མོའི་བརྗོད་གཞི་ནི Let Communities Lead སྤྱི་ཚོགས་ངོས་ནས་སྣེ་ཁྲིད་བྱ་འཇུག་པའམ་རྒྱལ་སྤྱིའི་འཕྲོད་བསྟེན་དང་གཉན་ནད་རེག་དུག་གི་ཚུར་སྣང་ཐོག་མང་ཚོགས་ཀྱི་ཤུགས་རྐྱེན་ཞེས་པ་དེ་ཡིན་འདུག་པ་དང་འབྲས་གཞུང་འཕྲོད་བསྟེན་སྨན་ཁང་ནས་འདི་ལོའི་འཛམ་གླིང་གཉན་ནད་རེག་དུག་ཉིན་མོ་དེ་བཞིན་འདས་པའི་གཟའ་འཁོར་གཅིག་ཙམ་གྱི་གོང་ནས་ས་གནས་མང་ཚོགས་དང་ཕྱོགས་མཐའ་ཁག་ནས་སྤྲོ་འཆམ་དུ་ཕེབས་པ་རྣམས་ལ་གཉན་ནད་རེག་དུག་ནད་གཞི་ངོ་སྤྲོད་དང་སྔོན་འགོག་གནང་ཐབས་སོགས་ཀྱི་ཐད་གོ་རྟོགས་དང་རིན་མེད་ཐོག་ནད་གཞི་བརྟག་དཔྱད་དང་སློབ་སྟོན་གནང་བཞིན་ཡོད་པ་འབྲས་གཞུང་འཕྲོད་བསྟེན་སྨན་ཁང་གི་གཉན་ནད་རེག་དུག་སྟངས་འཛིན་ཚོགས་པའི་ལས་འཆར་འགན་འཛིན་སྨན་པ་བདེ་སྐྱིད་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།
གཞི་རྩའི་གཉན་ནད་རེག་དུག་གམ AIDS ནད་གཞི་དེ་ཉིད་ཐོག་མར་བྱུང་བ་ནས་བཟུང་ད་བར་འཛམ་གླིང་ཁྱོན་ཡོངས་ནང་མི་འབོར་ས་ཡ་བརྒྱད་ཅུ་གྱ་ལྔ་ལྷག་ལ་ནད་གཞི་དེ་ཕོག་ཡོད་པ་དང་ནད་གཞི་དེའི་རྐྱེན་པས་མི་འབོར་ས་ཡ་བཞི་བཅུ་ལྷག་རྐྱེན་འདས་སུ་གྱུར་ཡོད་པ་མ་ཟད་ད་ལྟའི་ཆར་འཛམ་གླིང་ཁྱོན་ཡོངས་ནང་ནད་པ་ས་ཡ་སུམ་ཅུ་སོ་དགུ་ལྷག་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། ཐེངས་འདིའི་འོད་ཟེར་གླེང་སྟེགས་ཞུ་བའི་ལེ་ཚན་ནང་འོད་ཟེར་ལགས་ཀྱིས་ཨ་མ་ལགས་ཀྱིས་གསུངས་པའི་སྒེར་གྱི་ལོ་རྒྱུས་ཐོག་ནས་ལོ་རབས་ལྔ་བཅུ་དྲུག་ཅུའི་བོད་ཀྱི་སྤྱི་ཚོགས་གནས་སྟངས་ལ་རྒྱུས་མངའ་དང་དམིགས་བསལ་རིག་གནས་གསར་བརྗེའི་སྐབས་བོད་ཀྱི་རྒྱལ་ས་ལྷ་སའི་གནས་སྟངས་དང་བོད་ཀྱི་ཆོས་དང་རིག་གཞུང་ལ་གཏོར་བཤིག་བཏང་པའི་གནས་ཚུལ་ངོ་སྤྲོད་གནང་པའི་རྩོམ་ཡིག་གི་དུམ་བུ་བདུན་པ་དེ་སྒྲོལ་དཀར་ལགས་ཀྱིས་ཕབ་བསྒྱུར་དང་སྙན་སྒྲོན་གནང་གི་རེད།
འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག་དེ་དུས་སྟོན་ཀ་ཡིན་པས་ལྷགས་པ་རྒྱབ་པ་ཡིན་ཚེ་ཧྲུག་ཧྲུག་ཆགས་པའི་ཕྱག་དཔེ་དང་ལོ་མ་མཉམ་དུ་གང་སར་འཁྱེར་ནས་ཡོད་ཅེས་བོད་ཀྱི་རིག་གནས་གསར་བརྗེ་སྟེ་གུས་མོའི་ཨ་མ་ལགས་ཀྱིས་ཕྱིར་དྲན་གནང་པ་ཞུ་བའི་རྩོམ་ཡིག་གི་དུམ་བུ་བདུན་པ་འདི་ངོ་སྤྲོད་གནང་བར།

གཞོན་སྐྱེས་མ་ནི་ཧུར་བརྩོན་ཆེ་ཤོས་དང་བཙན་ཤེད་ཆེ་ཤོས་དེ་ཡིན་པས་ཁོ་པར་གུས་ཞབས་ཀྱི་ཐོག་ནས་རྒན་མ་ཟེར་འབོད་ཀྱི་ཡོད། ངས་དགག་པ་འཐབ་འཛིང་ཚོགས་འདུར་མཉམ་ཞུགས་བྱས་པ་དེ་ཙམ་མང་པོ་མེད། གང་ཡིན་ཞེ་ན། དུས་ཡུན་རིང་པོ་མ་སོང་བར་རང་སྐྱེས་པ་རེད་མཉམ་དུ་འབོད་ཚིག་སྒྲོག་པ་ལས། ངས་མི་ལ་དགག་པ་འཐབ་འཛིང་གཏོང་མྱོང་མེད། ངའི་སེམས་ནང། གོ་བ་ལེན་མི་ཐུབ་པའི་ཚོར་སྣང་ཞིག་ཡོང་གི་འདུག་པས་འདི། གང་བྱས་པ་རེད་དམ། འདི་ལྟར་ཆགས་དོན་གང་ཡིན་ཞུས་ན། ང་ནི་མི་གཞན་དང་མི་འདྲ་བར། ཁོ་ཚོ་ཚང་མ་ནི་ལས་འགུལ་འདྲ་མིན་སྣ་ཚོགས་ནང་ད་བར་མཉམ་ཞུགས་བྱས་ཏེ་ཡོང་བ་ཞིག་ཡིན་པ་དང་སྔོན་ལ་ཡིག་ཆེན་ཚགས་པར་བྲིས་པ། དེ་ནས་རྩོད་གླེང་ཆེན་མོ། ཡང་དེ་ནས་མུ་མཐུད་དགག་པ་འཐབ་འཛིང་གི་ཚོགས་འདུ་ཚོགས་ཡོད། ང་རང་ནི་གཤམ་འོག་གྲོང་གསེབ་ཏུ་བསྐྱོད་ནས་ལོ་ཕྱེད་ཙམ་འགྲོ་གི་ཡོད་པ་དང། ཞིང་པ་ཚོ་དང་མཉམ་ཟ་མཉམ་སྡོད་དང། མཉམ་དུ་ངལ་རྩོལ་བྱས་པ། མཉམ་དུ་གོ་བསྡུར་བྱས་པ་ཟེར་བ་བྱས་ནས་བསྡད་པ་ཡིན། ཚུར་ལོག་པ་དང་འཛམ་གླིང་གཞན་ཞིག་ཏུ་སླེབས་པའི་ཚོར་སྣང་བྱུང་སྟེ་གོམ་ཁག་པོ་བྱུང། འོད་ཟེར་ལགས་ནས་མུ་མཐུད་ངོ་སྤྲོད་གནང་བར།

གཅིག་ནི་གྱེན་ལོག་སྤྱི་ཁྱབ་ཟེར་བ་དེ་མིང་ཆ་ཚང་ལ། ལྷ་སའི་གསར་བརྗེའི་གྱེན་ལོག་སྤྱི་ཁྱབ་ཁང་ཟེར་བ་དང། གཞན་ཞིག་ནི། མཉམ་འབྲེལ་བཀོད་འདོམས་ཟེར། མིང་ཆ་ཚང་ལ། འབྱོར་མེད་གྲལ་རིམ་མཉམ་འབྲེལ་གསར་བརྗེའི་སྤྱི་ཁྱབ་བཀོད་འདོམས་ཁང་ཟེར་འབོད་ཀྱི་ཡོད། རྒྱ་ནག་གི་ས་གནས་ཁག་ནང་གི་གྱེན་ལོག་ཤོག་ཁག་དང་འདྲ་བར། མའོ་ཙེ་ཏུང་དང་དེའི་བསམ་བློར་སྲུང་སྐྱོབ་བྱེད་པའི་ཤོག་ཁག་གཉིས་ཟེར་བ་ཕན་ཚུན་དབང་ཆ་འཕྲོག་ཆེད་འཁྲུག་རྩོད་མཚམས་འཇོག་མེད་པ་བྱས་ཡོད། ཤོག་ཁག་འདིས་ང་ལ་བསམ་བློའི་སློབ་གསོ་རྒྱག་པ་དང། ཤོག་ཁག་ཕ་གིས་ང་ལ་བསམ་བློའི་སློབ་གསོ་རྒྱག་པ་འདུག། ང་རང་རང་ཉིད་ཀྱི་སེམས་ནང་མཉམ་འབྲེལ་བཀོད་འདོམས་ཟེར་བའི་ཤོག་ཁག་འདི་ནི་དབང་འཛིན་པར་སྙིང་རྗེ་བྱེད་མཁན་ཞིག་ཡིན་པ་དང། ཡང་གྱེན་ལོག་སྤྱི་ཁྱབ་ཟེར་བ་འདི་ནི་དབང་འཛིན་པར་འཐབ་འཛིང་གཏོང་མཁན་ཡིན་པ་བསམ་གྱི་ཡོད། མཉམ་འབྲེལ་བཀོད་འདོམས་ཟེར་བའི་ཤོག་ཁག་གིས་དབང་འཛིན་པར་ངར་ངར་རྫིག་རྫིག་མི་བྱེད་པ་དང། ང་ལྟ་བུའི་མི་ལ་ཡང་ངར་ངར་རྫིག་རྫིག་ཅིག་མེད། གྱེན་ལོག་སྤྱི་ཁྱབ་ཟེར་བའི་ཤོག་ཁག་ནང་བཞིན། ངའི་སྐྱེ་ཁུངས་ནན་བརྗོད་ཤུགས་ཆེན་ཅིག་མེད་ལ། ང་རང། གསར་བརྗེའི་དཔུང་ཁག་ནང་གི་མི་མིན་པ་ལྟ་བུ་ཅིག་མེད། དེ་མིན་ཡང་རང་གི་པཱ་ལགས་ཀྱིས་ཀྱང་མཉམ་འབྲེལ་བཀོད་འདོམས་ཟེར་བའི་ཤོག་ཁག་གི་ལྟ་བར་རྒྱབ་སྐྱོར་ཡོད་པས་འདིས

不久， 任何上班都没有了， 也用不着上班了。 我们学校里各个地区的学生也让他们都回去了。 不过工资还是有的。 除了挨斗的人， 每个人都在闹革命。 空内木头弄这两把儿， 天呢， 退休人不马上玩儿， 两个坑容了养狗米过不吃心， 来空了样着狗个米。 ང་ཚོའི་སློབ་གྲྭའི་ནང་གི་ས་གནས་ཁག་ནས་ཡོང་བའི་སློབ་མ་ཡང་ཁོ་ཚོ་ཚང་མ་ལུག་བཏང་པ་དང། ཡིན་ན་ཡང་གླ་ཕོགས་ལེན་རྒྱུ་ཡོད། དགག་པ་འཐབ་འཛིང་ཕོག་མཁན་ཕུད་མི་རེ་ངོ་རེ་ཚང་མས་གསར་བརྗེ་བྱེད་ཀྱི་ཡོད། ཉིན་ལྟར་འདིར་ཚོགས་འདུ་མེད་ན་ཕ་གིར་ཚོགས་འདུ་ཡོད་པ་དང། དུང་དུང་ཟེར་གང་སར་རྔ་དང་འཁར་རྔ་བརྡུངས་ནས་ཁྲོམ་གཞུང་ཚང་མ་དྲིལ་བསྒྲགས་ཀྱི་མོ་ཏྲ་དང། སྐད་པར་ཆེན་པོས་ཁེངས་ནས་ཡོད་པ་དང། ཡིག་ཆེན་ཚགས་པར་དང་རྩོད་གླེང་ཆེན་མོ། ད་དུང་ག་རེ་ག་རེ་ཆེན་མོ་ཟེར་བ་ཞིག་ཡོད་པ་འདི་དྲན་གྱི་མི་འདུག་མི་དེ་ཚོ་ཁ་བདེ་ལ་ཧ་ཅང་བཤད་མཁས་པོ་ཡོད། རང་གིས་རང་ལ་རྒྱུ་མཚན་ཡོད་པ་བརྗོད་པ་དང། ངས་ང་ལ་རྒྱུ་མཚན་ཡོད་པ་བརྗོད་ཀྱི་ཡོད་པས། ཚང་མས་གྱེན་ལོག་ལ་རྒྱུ་མཚན་ཡོད་པ་བརྗོད་ཀྱི་ཡོད། དང་ཐོག་ཉིན་ལྟར་ཁ་དམག་རྒྱག་པ་དང། རྒྱང་བསྒྲགས་ཀྱི་དྲིལ་བསྒྲགས་མོ་ཊ་གཉིས་ཡོད་པ་འདི། གཞུང་ལམ་ཐོག་ཁ་གཏད་དུ་ལངས་ནས་རྩོད་པ་རྫོགས་རྒྱུ་མེད་པ་རྒྱག་གི་ཡོད། འོན་ཀྱང་དུས་ཡུན་རིང་པོ་མ་སོང་བར། དྲག་པོའི་འཐབ་རྩོད་བྱུང་པ་རེད་ལ། ཧ་ཅང་འཇིགས་སྣང་ཡོད། ང་རང་རླུང་རྟ་བརྒྱུགས་ནས་ཡ་ང་བའི་གནས་ཚུལ་འདི་གཡོལ་ཐུབ་པ་བྱུང། གང་ཡིན་ཞེ་ན་ང་རང་བསྐྱར་དུ་སྦྲུམ་མ་ཆགས་པ་རེད། གསན་མཁན་རྣམ་པ་ཚོ། དེ་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་དེར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ནས་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་མེད།
བུད་མེད་དང་སྤྱི་ཚོགས་ལེ་ཚན་ནང་བོད་རང་བཙན་སློབ་ཕྲུག་ཚོགས་པའི་བོད་དོན་ལས་འགུལ་འགན་འཛིན་འཆི་མེད་ལྷ་མོ་ལགས་དང་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་བ་ཁག་ཅིག་གིས་ཉེ་ཆར་རྒྱ་ནག་འགོ་ཁྲིད་ཞི་ཅིན་ཕིང་ཨ་མི་རི་ཀའི San Francisco ནང་སླེབས་སྐབས་ཞི་བའི་ངོ་རྒོལ་ལས་འགུལ་སྤེལ་བའི་སྐབས། རྒྱ་ནག་གཞུང་གིས་ཇུས་འགོད་བྱས་པའི་རྒྱ་རིགས་མི་སྣ་ཁག་ཅིག་གིས་ཁོང་དང་ཁོང་གི་མཉམ་དུ་ལས་འགུལ་སྤེལ་མཁན་ཚོར་ཉེས་རྡུང་བཏང་བ་དང་སྡིགས་ར་བསྐུལ་བ་སོགས་བྱས་ཡོད་ཀྱང་ལས་འགུལ་བ་སྤྱི་དང་ལྷག་པར་དུ་ལས་འགུལ་དེའི་ནང་མཉམ་ཞུགས་གནང་མཁན་བོད་པའི་བུད་མེད་གཞོན་སྐྱེས་ཚོའི་ངོས་ནས་དེར་ཞུམ་པ་མེད་པར་གདོང་ལེན་གནང་ཡོད་པའི་སྐོར་འཆི་མེད་ལྷ་མོ་ལགས་ངོ་སྤྲོད་གནང་པའི་གནས་ཚུལ་དེ་དབྱངས་སྒྲོལ་ལགས་ཀྱིས་སྙན་སྒྲོན་གནང་གི་རེད།

དེ་རིང་གི་ང་ཚོའི་ལེ་ཚན་དེའི་ནང་ཉེ་བའི་ཆར་འཆི་མེད་ལྷ་མོ་ལགས་ཀྱིས་ཨ་མེ་རི་ཀའི San Francisco ནང་བསྐོང་ཚོགས་གནང་བའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ལྷན་ཚོགས་སུ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ལ་ངོ་རྒོལ་གྱི་ལས་འགུལ་ནང་མཉམ་ཞུགས་གནང་བ་དང། དེ་ནས་ཕྱི་ཚེས་ཉི་ཤུ་ཉིན་ཁེ་ན་ཌའི་གྲོང་ཁྱེར Ottawa ནང་བསྐོང་ཚོགས་གནང་བའི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གླེང་སྟེགས་ཚོགས་འདུའི་ནང་མཉམ་ཞུགས་གནང་བ་སོགས་གནད་དོན་དང་ལྷག་དོན་དུ་ཉེ་ཆར་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ཨ་མི་རི་ཀའི San Francisco གྲོང་ཁྱེར་ནང་བསླེབས་པའི་སྐབས་སུ་ཞི་ཅིན་ཕིང་ལ་འཆི་མེད་ལྷ་མོ་ལ་སོགས་པའི་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་བ་ཁག་ཅིག་གིས་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐབས་གདོང་ལ་རས་གོན་པའི་རྒྱ་ནག་གི་ཉེན་རྟོག་པ་དང་ཞི་ཅིན་ཕིང་ལ་ཆེད་དུ་དགའ་བསུ་ཞུ་བར་འགོ་ཁྲིད་བྱས་པའི་རྒྱ་མི་རྣམས་ཀྱིས་ཉེས་རྡུང་བཏང་བ་དང་སྡིགས་ར་བསྐུལ་བ་སོགས་རང་དབང་ལུང་པའི་ནང་བསམ་ཡུལ་ལས་འདས་པའི་རྒྱ་ནག་དམར་ཤོག་གི་ཚུལ་མིན་གྱི་བྱེད་སྟངས་འཆི་མེད་ལྷ་མོ་ལགས་ཀྱིས་དེ་དག་ངོ་སྤྲོད་གནང་བྱུང། རྒྱ་ནག་སྤྱིར་བཏང་ནས་བོད་དང། ཨེ་ཤར་ཏུར་ཀི་སི་ཐན་དང་ཧོང་ཀོང་ཕྱོགས་ལ་ཡང་སྡུག་ཞུགས་བཏང་དགོས་བ། ད་ཧ་ད་ཁོ་ཚོས་ཀྱི་དེ་འདྲའི་འགྲོ་བ་མི་ཐོབ་ཐང་གནས་སྟངས་ཞེ་སྡུག་ཅག་བཟོས་པ་ཡིན་ནས་ཀྱི་ཕྱི་ལུང་པ་ཀྱི་འགོ་ཁྲིད་མ་ལབ་དུས་ཁག་ལས་ཡ་ཁོ་ཚོ་ཤུགས་ཆེ་རུ་དང་སྙིང་སྟོབས་ཆེ་རུ་འགྲོ་གི་རེད་འགྲོ་བ་ཙམ་གྱིས་ད་ད་ཞི་ཅིན་ཕིང་ཨ་རི་ལ་སླེབས་དུས་སན་ཧྥ་རན་སིས་ཀོ་ལ་ཁོ་རང་ཚོས་ཀྱི་སུ་སུ་དམག་མི་གདོང་བཀབ་ནས་སླེབས་ཨ་ནི་ཉེས་རྡུང་བཏང་ཡས་རེད་འཁྲུག་པ་བསླང་ཡས་རེད་འདི་དང་མཉམ་དུ་ཁོ་རང་ཚོས་ཀྱི་རྒྱ་མི་ཡིས་ཀྱི་དགའ་བསུ་ཞུ་མཁན་ངོ་རྒོལ་རྒྱབ་མཁན་དེ་ཚོས་ཀྱིས་འཁྲུག་པ་བསླང་ཡས་ཀྱི་སྲིད་ཇུས་དེ་འདྲ་བསྟན་གྱི་འདུག་དེ་ང་ཚོས་ཧ་གོ་གི་འདུག་མཐོང་གི་འདུག་ཁོ་རང་ཚོ་ལ་ཡ་པེ་ཤག་སྤྲད་ནས་སླེབས་ཀྱོག་ཡིན་པ་དེ་ཧ་གོ་གི་འདུག་སོང་ཙང་ད་ལྟ་རྒྱ་ནག་གཞུང་དེ་རང་དབང་ལུང་པ་ལ་ཡ། ཧ་ཅང་གི་ཨིན་ཇིའི་ཐོག་ཞུས་པ་ན bullying ཟེར་བ་དེ་འདྲས་ཀྱིས་བྱེད་སྟངས་འདི་ཚོ་སྟོན་གི་འདུག་འདི་ཚོ་གང་ག་ང་ཚོའི་གི་རང་དབང་ལུང་པ་ལ་བྱས་ཏེ་ཧ་ཅང་གི་སྡུག་ཅག་དང་གཅིག་པོ་མ་རེད་ང་ཚོ་ཁྲིམས་དང་འགལ་བའི་ལས་ཀ་རེད་བསམ་གི་འདུག་སོང་ཙང་ནི་ང་ཚོ་རང་དབང་ལུང་པ་ལ་ལ་གོ་ཡ་དང་ངོ་རྒོལ་རྒྱག་ཡ་དང་ནི་ང་ཚོ་གི་གཞུང་དེ་ཚོ་ལ་འབྲེལ་བ་བྱས་ཏེ་གནས་ཚུལ།

ནང་ལ་ཟེར། ད་རང་དབང་ལུང་པའི་ནང་ལ་རྒྱ་མིས་ད། ང་རང་ཚོ་ད་བོད་པ་ལས་འགུལ་སྤེལ་མཁན་ཚོའི་ཐོག་ལ་ཉེས་རྡུང་བཏང་ཡག་དེ་ད་ཧ་ཅང་གི་ད་ཁྲིམས་འགལ་གི་ལས་ཀ་ཅིག་བྱས་ཀྱི་ཡོད་རེད་བྱས་ཙང་ད་མ་འོངས་པ་ད་དུང་ཨ་ནི་རྒྱ་མིས་ཧམ་པ་ཆེན་པོའི་ཐོག་ནས་དེ་འདྲས་བྱས་པ་ཡིན་ན་དམངས་གཙོའི་རྒྱལ་ཁབ་ནང་ལ་ལས་འགུལ་སྤེལ་སྟངས་དེ་ཚོ་དེ་སྔ་དང་མི་འདྲ་བར་ད་ལྟའི་སྲིད་གཞུང་འདིའི་ཐོག་ནས་ཆབ་སྲིད་ལངས་ཕྱོགས་གི་འགྲོ་སྟངས་ཡིན་ན་ཡང་འདིའི་གནས་སྟངས་འདི་ག་འདྲས་རེད་གཟིགས་ཀྱི་འདུག་ཁྱེད་རང་ངོས་ནས། དངོས་གནས་དྲང་ནས་ང་རང་ཚོའི་གི་དམངས་གཙོ་ད།

སྡུག་ཅག་བཟོས་པ་དེ་ཚོ་གང་གང་ང་ཚོས་ཧ་གོ་གི་ཡོད་རེད་ཡིན་ན་ཡང་རང་དབང་ལུང་པ་ལ་དེ་འདྲས་བྱེད་ཐུབ་ཡག་གི་ཁོང་ཚོ་བློ་ཁོག་སྐྱེད་ཧ་ཅང་གི་ང་ཚོའི་དམངས་གཙོ་དེ་ཉམས་ཡོད་པ་དེ་མཚོན་བྱེད་ཅིག་རེད་བསམ་གྱི་འདུག་དམངས་གཙོ་གཅིག་པོ་མ་རེད་གཞུང་གི་སྒྲིག་འཛུགས་དང་ནི་ཁོ་རང་ཚོས་ཀྱི་ཁྲིམས་དེ་ཚོ་གང་གང་ཉག་ཐུབ་ཡག་གི་ཐབས་སྐྱོ་པོ་ཅིག་ཆགས་ཡོད་པ་སྡུག་པོ་ཅིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག། ལགས་ལེགས་སོ། ཁ་སང་སྤྱི་ཚེས་ཉི་ཤུ་ཉིན་ལ་ཁེ་ན་ཌའི་རྒྱལ་ས་ཨོ་ཊ་ཝ་ནང་ལ་འཚོགས་པའི་རྒྱ་ནག་འགྲོ་བ་མིའི་ཐོབ་ཐང་གླེང་སྟེགས་ཅེས་པའི་ཚོགས་འདུའི་ཐོག་ལ་ད་རྒྱ་ནག་གཞུང་གིས་བོད་ནང་ལ་ད་དྲག་གནོན་བྱེད་བཞིན་པ་མ་ཟད་ད་ཕྱིའི་རྒྱལ་ཁབ་ནང་ལའང་ད་བོད་དང་ལག་པ་བརྐྱངས་ཡོང་གི་ཡོད་པའི་གནས་ཚུལ་སྐོར་ལ་ཁྱེད་རང་ཚོས་གཏམ་བཤད་སྤེལ་གནང་ཡག་གོ་སྐབས་དེ་བྱུང་ཡོད་རེད་དེའི་སྐབས་ལ་གཅིག་ཉན་ཞིབ་གནང་མཁན་ཚོའི་ངོས་ནས་ཐུགས་སྣང་དང་དེའི་ཐོག་ལ་གཅིག་རྒྱབ་སྐྱོར་རྣམ་པ་ག་འདྲས་རེད་འདུག།

ཉམས་མྱོང་གསར་པ་དེ་རྒྱ་ནག་གཞུང་གིས་ཡང་འགོ་ནས་རང་དབང་ལུང་པ་ལ་ཐུབ་ཚོད་བཏང་བྱས་བྱས་པ་ཡོད་རེད་དེ་ཞུ་བ་ལ་ཡང་ཉིས་སྟོང་ཉེར་གསུམ་ཕྱི་ལོ་ལ་ཡང་སྔར Greece Olympic སྐབས་ལ་ང་ཚོས་ངོ་རྒོལ་བརྒྱབ་སྟེ་ང་ཚོ་ངོ་རྒོལ་བརྒྱབ་མི་དེ་འཇུས་ད་ཟིན་ཡོད་རེད་ཡིན་ན་ཡང་ངོ་རྒོལ་མ་བརྒྱབ་མི་དང་བོད་པའི་གདོང་པ་དེ་འདྲའི་འཁྱེར་སྡོད་མཁན་དེ་འདྲས་སུ་ཡིན་ནའི་བོད་པ་འདྲ་བོ་མཐོང་མི་ཡིན་ན་ཁོང་ཚོ་གང་ག་ཉེན་རྟོག་པ་གིས་འཇུས་ཡོད་རེད་ཁོང་ཚོ་སྐྱེ་འཕེལ་རྒྱ་གར་རིགས་སམ་ནི་གཞན་ཡིན་གྱི་རེད་པ་སོང་ཙང་ཁོང་ཚོ་ལའང་འཇུས་རེད། དོན་དག་མེད་པ་སེ་འཇུས་ནི་ཆུ་ཚོད་ཁ་ཤས་ཤིག་རིང་ལ་ཡང་བཙོན་ཁང་ནང་ལ་བལྟས་ཟེར་འགའ་ཉར་པ་རེད། ད་དེ་ཚོ་གང་གང་རྒྱ་ནག་གཞུང་གིས་ཆོལ་ཁའི་ག་ཚོད་ཞོལ་རེ་ལ་ནི་རང་དབང་ལུང་པ་གཞན་པ་གཅིག་ལ་ཡང Greek ཁོ་རང་ཚོས་ཀྱི་ཉེན་རྟོག་པ་གིས་མ་འཇུས་པ་ཡིན་ནའི་ཀྱེ་རྒྱ་ནག་གཞུང་གིས་ཉེན་རྟོག་པ་དེ་ཚོས་ཀྱི Greek ཉེན་རྟོག་པ་ལ་ལབ་བྱས་ན་ཁོ་ཚོས་ཀྱི་འཇུས་འདུག་བསམ་སོང་ཙང་ད་དེ་ཡང་དཔེ་གཞན་པ་ཅིག་ཆགས་བསྡད་རེད་ཉིས་སྟོང་ཉི་ཤུ་གཅིག་ལོ་ལ་ད་ད་ལོ་ཉིས་སྟོང་ཉི་ཤུ་གསུམ་ལོ་ལ་ཡང་ཉི་མ་ལྔ་རེ་ད་ཉི་མ་གཅིག་གཉིས་ལ་ཡང་ང་དེར San Francisco ནས་སླེབས་ཚར་ཟིན་ད San Francisco ལ་ང་ཚོ་ལ་དེ་འདྲས་བྱས་ནས་ཐུབ་ཚོད་བཏང་སོང་ཟེར་ལ་ནི་ཉེས་ཀྱི།

ཐོག་ལ་ད་ད་རེས་བྱུང་བ་ནང་ལྟར་ཉེས་བརྡབ་དང་ཡང་ད་འཇིགས་སྐུལ་བྱེད་ཡག་ལ་སོགས་པ་མུ་མཐུད་བྱས་པ་ཡིན་ན་ལས་འགུལ་སྤེལ་མཁན་ཚོས་མ་འོངས་པའི་ལས་འགུལ་སྤེལ་ཕྱོགས་ཐད་ལ་འགྱུར་བ་བཏང་ཡག་རེད་ཡང་གཅིག་མ་འོངས་པའི་ལས་འགུལ་སྤེལ་ཡག་ལ་ཞེད་སྣང་ལ་སོགས་པའི་གནས་སྟངས་འདི་འདྲས་ཆགས་ས་རེད་པས། འདི་ང་བསམ་གྱི་མི་འདུག་གང་ཡིན་ཞུས་པ་ཡིན་ན་ང་ཚོ་བདེན་པའི་ཕྱོགས་ལ་འགྲོ་བ་རེད་པ་ང་ཚོ་ལམ་ཁ་དེ་བདེན་པའི་ཕྱོགས་ཡིན་ཙང་ང་ཚོས་ངོ་རྒོལ་རྒྱག་དགོས་མ་རེད་ལས་དང་ཞེད་སྣང་ལས་འདི་ངེད་ཀྱི་ཏག་ཏག་མ་རེད་བསམ་གྱི་འདུག་དེའི་ཐོག་ནས་ང་ཚོ་དངོས་གནས་བྱས་ན་འདི་ལས་ལྷག་ཙམ་ང་ཚོ་སེམས་ཤུགས་འཕར་དགོས་རེད་བསམ་གྱི་འདུག་རྒྱ་ནག་གཞུང་གིས་ང་ཚོ་ལུང་པ་ཟིན་མི་ནག་ག་ཚོད་མང་པོ་ལ་བསད་ཡོད་རེད་དགོན་པ་ག་ཚོད་མང་པོ་གཏོར་བཤིག་བཏང་ཡོད་རེད་ད་ལྟ་བར་དུ་ད་ང་ཚོ་བརྒྱ་ཆ་བརྒྱད་ཅུ་ལྷག་སློབ་ཕྲུག་སྤུ་གུ་ཆུང་ཆུང་ཆུང་ཆུང་དེ་ཚོ་ཕ་མ་ནས་འཕྲོག་ནས་ཁོ་རང་ཚོ་གི་གཏན་ཆགས་སློབ་གྲྭ་ལ་བཏང་བྱས་ཕ་གི་ལ་ཡ་ག་པ་ངོ་བོ་ག་རང་རྩ་མེད་བཏང་ཡག། ཐབས་ཤེས་བྱེད་ཀྱི་ཡོད་རེད་དེ་དང་མཉམ་དུ་ང་ཚོས་ཀྱི་ཁྲག་དང་རིགས་རྫས་སྐོར་ལ་སྡུད་ཀྱི་ཡོད་རེད་སོང་ཙང་ད་ལྟ་བོད་ནང་གི་གནས་སྟངས་ཧ་ཅང་གི་ཛ་དྲག་ཆགས་དུས་སྐབས་ལ་ཡང་ང་ཚོ་རང་དབང་ལུང་པ་ལ་ངོ་རྒོལ་རྒྱབ་ཡིན་ནས་རྒྱ་ནག་གཞུང་གི་དེ་ག་ཧམ་པ་ཆེན་པོ་ཆགས་བྱས་རང་དབང་ལུང་པ་ལ་ཡང་ང་ཚོ་ལ་ཁ་བཙུམ་ཁ་ཤོར་བ་སོགས་ལབ་ཡིན་ན་ད་དེ་དག་ང་ཚོ་གི་གོ་ཡག་གི་སྐད་ཆ་མ་རེད་བསམ་གྱི་འདུག་དེའི་སྐད་ཆ་གོ་བ་ཙམ་གྱིས་ང་ཚོ་བོད་མི་གཅིག་པོ་མ་རེད་ང་ཚོ་ལ་ཡང་རྒྱབ་སྐྱོར་བྱེད་མཁན་མི་ནག་སུ་ཡིན་ནས་ཡོད་པ་ཡིན་ནས་ཁོ་ཚོ་གང་གང་ལངས་ཡག་གི་དུས་ཚོད་ཅིག་རེད་བསམ་གྱི་འདུག། ལགས་སོ་འཆི་མེད་ལྷ་མོ་ལགས་དེ་ནས་ད་ལྟ་ཉེ་ཆར་ད San Francisco ནང་ལ་རྒྱ་ནག་འགོ་ཁྲིད་ཞི་ཅིན་ཕིན་འབྱོར་བའི་སྐབས་ལ་མདུན་རང་ལ་མཆོངས་བྱས་ད་ངོ་རྒོལ་གི་ལས་འགུལ་སྤེལ་མཁན་གཙོ་བོ་དེ་གས་བོད་པའི་བུད་མེད་གཞོན་སྐྱེས་ཤ་སྟག་ཡིན་པ་འདྲ་རེད་པས་ལོ། སོང་སོང་ང་ཚོ་ད San Francisco ལ་ལས་འགུལ་དམིགས་བསལ་ཐད་ཀར་གྱི་ལས་འགུལ་སྤེལ་མཁན་བཅུ་བཅུ་གཉིས་ཡོད་རེད་དེ་ཚོ་ལ་ཡང་དེ་ནང་ནས་བརྒྱད་ཅུ་དགུ་བཅུ་ལྷག་བུད་མེད་རང་ཡིན་ང་ཚོའི་བོད་པའི་བུད་མེད་གང་གང་ལས་འགུལ་སྤེལ་བ་སྡིངས་ཆ་ག་པར་སྤྲད་པ་ཡིན་ནས་བོད་པ་བུད་མེད་དེ་ཚོ་ཐོན་སླེབས་ཀྱི་འདུག་སོང་ཙང་དེ་སེམས་ཤུགས་ཤུགས་འཕར་གྱི་འདུག། བུད་མེད་དེ་གས་ཡང་སྤྱི་ཚོགས་ནང་ལ་དེ་ལས་འགུལ་དེ་འདྲས་ཅིག་སྤེལ་ན་འདུག་ཅིག་བུ་དང་འདྲ་འདྲ་སྤེལ་ཐུབ་ཡག་ནུས་པ་དེ་འདུག་དགོངས་པ་འདྲི་འདུག་གས་ཁྱེད་རང་ངོ་ནས། ཨོ་ཡིན་དང་ཡིན་ང་རང་ཚོའི་ལྟར་བུ་དང་བུ་མོ་ཡོད་ངས་ཁྱད་པར་ཞེ་དྲག་མཐོང་གི་མི་འདུག་དམིགས་བསལ་བོད་པའི་སྤྱི་ཚོགས་ནང་ལ་འཐབ་རྩོད་ནང་ལ་ལྟ་བུ་ཡིན་ན་ངེད་ཀྱི་བསམ་ཚུལ་ནང་ལ་བུད་མེད་གང་གང་གི་ལས་འགུལ་ཧང་སང་ཡང་མང་བ་སྤེལ་གི་ཡོད་རེད་བསམ་གྱི་འདུག་ཕྱོགས་གཅིག་ནས་ཁོར་ཡུག་སྲུང་སྐྱོབ་ཀྱི་ཚོགས་འདུ་ཆེ་རེ་ཆེ་ཚོད་དེ་ཚོ་ལ་གཟིགས་པ་ཡིན་ན Cop twenty six ལ་བདེན་བྲལ་ཡ་ང་ཚོའི་གི་སྐུ་ཚབ་གང་གང་བུད་མེད་རེད་དོ་བུད་མེད་འབུམ་རམས་པ་བྱས་ཚར་མཁན་དང་ཞིབ་འཇུག་པ་དང་ཨ་ནི་འཐབ་རྩོད་པ་ཡིན་ནས་རེད་དེ་ཚོ་གང་གང་བུད་མེད་རེད་དོ་ང་ཚོ་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཡང་ཡང་ལས་འགུལ་སྤེལ་མཁན་དེ་ཚོ་ལ་གཟིགས་པ་ཡིན་ན་ད་ནི Tibet Advocacy Coalition ལ་ལྟ་བ་ཡིན་ན་མང་ཆེ་སྐུ་ཚབ་གང་གང་ཡང་གོ་ནས་བུད་མེད་ཆགས་བསྡད་ཀྱི་འདུག་དེ་དང་མཉམ་དུ་ནི་ད་ལྟ་དངོས་སུ་ངོ་རྒོལ་རྒྱབ་ས་ས་ཆ་ལ་གཟིགས་པ་ཡིན་ན་སྔོན་མ Greece Olympic སྐབས་ལ་ཡང་ངོ་རྒོལ་རྒྱབ་མཁན་ང་ཚོ་གང་གང་བུད་མེད་ཡིན་ད་ལྟ་ཡང་ཕྱིས་སུ San Francisco ལ་ངོ་རྒོལ་ལས་འགུལ་སྤེལ་བ་དེ་ལ་ཡང་བརྒྱ་ཆ་དགུ་བཅུ་ལྷག་བུད་མེད་ཆགས་བསྡད་ཡོད་རེད། ཞི་བའི་ལམ་བརྒྱུད་ནས་ཐད་ཀར་གྱི་ལས་འགུལ་སྤེལ་བ་དེ་སྐོར་ལ་ཡང་བཤད་ཀྱི་ཡོད། སྐད་འབོད་སྐོར་ལ་བཤད་ཀྱི་མེད་དར་བ། སོང་ཙང། ངེད་ཀྱི་བསམ་ཚུལ་ནང་ལ་ཡང། བུ་དང་འདྲ་འདྲ་གཅིག་པུ་མ་རེད། བུད་མེད། མང་ཆེ་ད་ལྟ་བོད་པའི་སྤྱི་ཚོགས་ནང་ལ་ཡང་མདུན་ལ་ལངས་བྱས་ང་རང་ཚོའི་འཐབ་རྩོད་དེ་ཡིན་ནས་རེད། འཐབ་ཇུས་བརྒྱུད་ནས་ལས་འགུལ་སྤེལ་མཁན་ཡིན་ནས་རེད། སློབ་སྦྱོང་ཐོག་ནས།

ཐེངས་འདིའི་གཞུང་འབྲེལ་མིན་པའི་ཚོགས་པ་ཞེས་པའི་ལེ་ཚན་དེའི་ནང་རྒྱ་གར་བྱང་ཕྱོགས་དོན་གྲུབ་གླིང་གཞིས་ཆགས་སུ་རྟེན་གཞི་བྱས་པའི། ལམ། ཚོགས་པ་ཞེས་པས་དགུན་དུས་གྲང་ངར་ཆེ་བའི་དུས་ཚོད་དང་བསྟུན་ནས་ས་གནས་དང་བོད་མི་ཉམ་ཐག་ཚོར་གྱོན་གོས་འགྲེམས་སྤེལ་བྱེད་པའི་གནད་དོན་ཐད་འགན་འཛིན་ངག་དབང་འཇིགས་མེད་ལགས་སུ་རིན་ཆེན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན།
རྒྱ་གར་བྱང་ཕྱོགས་ཨུ་ཏར་ཁཱནྡ་མངའ་སྡེའི་ཁལ་མན་ཀྲའུན་དོན་གྲུབ་གླིང་གཞིས་ཆགས་ནང་ལ་ཡོད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་བཙུགས་གནང་མཁན་ངག་དབང་འཇིགས་མེད་ལགས་ལ་ཐོག་མར་བཀའ་འདྲི་ཞུ་ཡའི་གོ་སྐབས་གནང་བར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་བཀའ་འདྲི་ཞུ་ཡ་ལ་ཡང་ཁྱེད་རང་གི་ཚོགས་པ་འདིའི་མིང་ལ་ལམ་ཚོགས་པ་ཞེས་བྱས་བཏགས་དགོས་དོན་དེའི་གི་དགོས་པ་རྒྱུ་མཚན་ག་རེ་ཡིན་ནམ་པར་ང་ཚོའི་གསན་མཁན་རྣམ་པ་ཚོར་འགྲེལ་བཤད་གནང་རོགས་གནང་ཞུ་གི་ཡིན། ད་དེ་ལམ་ཚོགས་པ་དེའི་མིང་བཞག་པ་རྒྱུ་མཚན་ག་ཡིན་ལབ་ན་གཅིག་མི་གཅིག་དང་ལམ་ལམ་ཁ་སྟོན་ཡ་བྱས་ཁོ་རང་ལ་རོགས་པ་གཅིག་བྱེད་ཡ་བྱས་ང་ཚོ་དེ་འོན་དེ་ཐོག་ནས་ལམ་ཚོགས་པ་ལབ་དེ་ཡིན། ཚོགས་པ་དེ་ག་རེ་ལབ་ན་ང་ཚོ་སྤྱི་ཚོགས་ནང་ལོགས་ལ་མི་མང་ཆེ་ད་གཅིག་གིས་གཅིག་ལ་ཕན་ཐོགས་སྙིང་འདོད་ཀྱི་ཡོད་རེད་རོགས་པ་བྱེད་སྙིང་འདོད་ཀྱི་ཡོད་རེད་ཨ་ནས་ཁ་ཤས་ལ་རོགས་པ་དགོས་རེད་ཨ་ནི་འདི་གཉིས་ཀྱི་བར་ལ་ལྷག་ཏུ། ངོ་སྤྲོད་མ་ཆགས་ཙང་དཀའ་ངལ་མང་པོ་འཕྲད་ཀྱི་འདུག་ང་ཚོ་གྲོགས་པོ་ཚོགས་པ་གཅིག་གིས་ལམ་ཁ་རོགས་པ་བྱེད་མཁན་ཅིག་ཡོད་ར། འོན་ཏེ་ད་རོགས་པ་དགོས་ས་གཅིག་ལ་གཙོ་བོ་དངོས་གནས་སུ་ལ་དགོས་འདུག་འོན་ཏེ་རོགས་པ་གཉིས་ཚེ་ཕར་ཚུར་ལམ་ཁ་སྟོན་ཡ་གཅིག་ཡོད་ར། དེ་འདྲའི་གྲོགས་པོ་བྱེད་མཁན་ཡང་ཆ།
ལགས་སོ། ཁྱེད་རང་གི་ཚོགས་པ་འདིའི་སྐོར་ལ་ཡང་དེ་བས་ཀྱི་ལོ་ཁ་ཤས་གོང་ལ་ཡང་ང་ཚོས་ལེ་ཚན་འདིའི་ནང་ལས་བཀའ་འདྲི་ཞུ་མྱོང་ཡོད་དམིགས་བསལ་ད་ཏོག་དབྱིབས་ཚབས་ཆེ་བའི་ཀྱི་སྐབས་ལ་ཁྱེད་རང་ཚོའི་ཚོགས་པ་འདི་གི་ད་ཚོགས་པ་ཆུང་ཆུང་རེད་དེ་མང་ཚོགས་ལ་ཡང་སྤྱི་ཚོགས་ཞབས་ཞུ་གང་ལ་གང་འཚམ་ཅིག་ཞུས་ཟིན་པའི་སྐོར་ལས་ང་ཚོའི་ངོ་དེབ་ནང་ལས་མཐོང་བྱུང། དེ་འདྲ་སོང་ཙང་དེའི་སྐོར་ལ་ཡང་ད་འདིའི་སྐབས་ཀྱི་ག་རེ་ག་རེ་གནང་ཡོད་མེད་ད་དུས་ཚོད་མང་པོ་མེད་ཙང་རོབ་ཅིག་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན།
ཀོ་བིད་སྐབས་དུ་སྤྱི་བཏང་གི་ད་ཚང་མས་མཁྱེན་མཁྱེན་པ་རེད་ད་ང་ཚོ་གི་ནད་ཡམས་དེ་འདྲ་ཆེན་པོ་ཅིག་ང་ཚོ་སླེབས་རེད་རོ་ཨ་ནི་དཀའ་ངལ། མི་མང་པོ་ཅིག་ཚང་མ་ཅིག་ལ་དཀའ་ངལ་འཕྲད་དེ་རེད་དེ་ཚོ་སྐབས་ད་ལྟ་ང་རང་ཚོ་ཚོགས་པའི་ཐོག་ནས། གཞིས་ཆགས་ནང་ལོགས་ལ་མང་པོ་ཅིག་རེད་ག་རེ་རེད་རྒྱ་གར་མི་སྐྱོ་པོ་མང་པོ Labour དེ་ཚོ་རེད་ཁོང་ཚོ་ལ་ང་ཚོ་གི Ration གི་དེ་ཚོ Distribution བྱས་ད་དེ་ཚོ་ཚང་མ་ང་ཚོ་གང་ཐུབ་ཐུབ་ཅིག་ཚོགས་པ་ངོས་ཐོག་ནས་བྱས་ཡིན་དེ་མ་ཟད་ང་ཚོ་ས་གནས་རྡེ་ར་རྡུན་ཁོ་རང་ཁུག་ཀྱོག་ལ་ནི་ང་ཚོ་ཡང་ཐེ་མ། གཉིས་གསུམ་ཅིག་ང་ཚོ་གསུམ། བཞི་རེད་ཐེངས་མ་བཞི་ང་ཚོ་ཕར་སྐྱེལ་ག་འགྲོ་ཡིན་རོ་ཨ། ཁ་ན་ལྡི་ལི་འདྲ་བོ་ནས་ལས་ཀ་ཡོང་མཁན་མིན་བཟོས་བྱས་མང་པོ་ཅིག་མ་ཁོང་ཚོ་ལས་ཀ་མར་ཕུད་འདྲ་བོ་མང་པོ་ཅིག་ལ་དེ་འདྲ་བྱས་ན་དེ་ལ Jobless མི་དཔེ་མང་པོ་འདུག་ཁོང་ཚོ་གླ་ཆ་མེད་སྐྱོ་བྱས་ད་དྭོགས་རྒྱུ་རིང་པོ་འགྲོ་རྒྱུ་ཁོང་ཚོ་ལ་ང་ཚོ Ration སྐྱེལ་ག་ཐེངས་མ་བཞི་འགྲོ་ཡིན་ཕྱི་ལོགས་ལ་དེ་མ་ཟད་སློབ་གྲྭ་ཁག་འདྲ་བོ་ལ་དང་ལས་ཁུངས་ཁག་འདྲ་བོ་ལ་ང་ཚོ་གི་དེ Steamer ཡོད་བ་ང་ཚོ Steam བྱེད་ཀྱི་དབུགས་ཡ་འདི་བྱེད་འདུག་གོ་དུ Covid སྐབས་དེ་ལ་མིད་པ་ཚང་མ་ནད་པ་ཆགས་ང་ཚོ་གི་དབུགས་བཏང་ཡ་དཀའ་ངལ་འཕྲད་ཀྱི་འདུག་བ།

ད་ག་ནང་བཞིན། ང་ཚོས་ངོ་དེབ་ནང་ལ་མཐོང་ཡ་བྱས་པ་ཡིན་ན་ཀལ་མན་ཀྲོན་གྱི་གཞིས་ཆགས་དང་ད་ག་ནང་བཞིན་དྭང་ཞབས་ཟུར་པ་ཧར་བྷར་པུར་ནང་ལ་ཡོད་པའི་རྒན་གསོ་ཁང་སོགས་ལ་ཡང་མཐུན་འགྱུར་གནང་འདུག་ག་ད་ལྟ་མུ་མཐུད་ནས་རོགས་རམ་གནང་གི་ཡོད་པས། ལགས། རྒན་གསོ་ཁང་དང་ང་ཚོ་དེ་འདྲ་རོགས་གྱིས་རེད་སྙིང་མ་མདའ་རོགས་པ་དེ་ཡང་བར་འགྲོ་སྡོད་ཀྱི་འོན་ཏེ་གཅིག་བར་འགྲོ་གྱིས་རེད་ང་ཚོ་གི་ལས་ཀྱི་གཅིག་བར་འགྲོ། ད་ག་ནང་བཞིན་ཧར་བྷར་པུར་གྱི་ལ་ཁན་ཝ་ལ་རེད་བ། ཨོ་འདི་གི་དེ་རྒན་གསོ་ཁང་ལ་ཁྱེད་རྣམ་ཚོ་ཕེབས་ཀྱི་འདུག་ག། ལག་པ་དབུ་ལས་དེ་འདྲ་འགྲོ་ཧིན་ང་ཚོ་ཁ་སང་གཉིས་འདི་གཉིས་ལ་ད་རོགས་པ་གནང་འདྲི་གི་མཛོད་ཡོད་ར་ཁོང་ཚོ་ལ་ཕར་འགྲོ་ཕ་གི་ཐུག་ཨ་ནི་དེ་ཞིག་ཁོ་རང་ཚོ་དུས་ཚོད་སྐྱེལ་ཨ་ནི་ཁོ་རང་ཚོ་ཡར་མར་ལས་ཀ་བྱེད་མཁན་ཚོ་ཅ་ལག་དེ་ཚོ་ཡང་ཏོག་ཙམ་ང་ཚོ་མི་མང་ཐོག་ནས་ཡང་ཞལ་འདེབས་རག་འགྲོ་གི་འདུག་ཨ་ཅ་ལག་ཚོ་ཨོ་དེ་ཚོ་ཡང་ང་ཚོ་ཡང་ཕུལ་ཡ་རག་སོང་ཨ་ནི་རྒན་གསོ་ཁང་འདུག་ག་ལགས། ཡང་ལོ་འདིའི་ནང་ལོགས་ལ་ཡང་ཁྱེད་རྣམ་ཚོས་ཀྱིས་ངའི་ངོ་དེབ་ནང་བལྟས་པའི་སྐབས་ལ་ཕྱི་ཟླ་བཞི་པའི་གཡས་གཡོན་ལ་ཡང་ཁྱེད་རྣམ་ཚོས་ཀྱི་ལས་འགུལ་གཅིག་སྤྱི་ཚོགས་ལ་གོ་རྟོགས་སྤེལ་གྱི་ལས་འགུལ་གཅིག་སྤེལ་གནང་སོང།
ཨ་ཅག་མཁྱེན་མཁྱེན་པ་རེད་གོང་ས་མཆོག་ཁོང་ལ་མཚན་སྨད་ཞུས་སོང་ད་ལྟ་ཀྱི་མ་ལ་ང་ཚོ Video གཅིག་ལས་མ་ཟད Clip ད་ཐེངས་དེ་འདི་ཚོ་ཡར་མར་བྱེད་དགོས་འདུག་ལ་ང་རང་ཚོ་ཡུལ་དར་ཡར་མར་ཕྲུ་གུ་ཚོ་ལ Gathering བྱེད་ང་ཚོ་ག་རེ Mall ཕྱི་ལོགས་ལ་ལངས Banner འདི་ཚོ་རྒྱ་གར་ཚོ་ད་ཚང་མ་ལ་ང་ཚོ་འགྲེལ་བཤད་བརྒྱབ་ང་སྟོན་པ་སྐུ་ཁོ་རང་ལ་ཕར་འགྲོ་སྟོན་པ་སྐུ། པོ་ཆེ་མཆོད་རྟེན་ལ་མར་འགྲོ་མི་རེ་རེ་ལ་ཚང་མར་འགྲེལ་བཤད་བརྒྱབ་ང་ཚོ་ཕྲུ་གུ་ཁ་ཤས་ཡར་མར Gathering བྱས་ནས་ད་དེ་འདྲ་བོ་ཅིག། སོ་སོའི་ཐོག་ནས་ད་ང་ཚོ་གི་དྲ་རྒྱ་ཐོག་ནས་ད་མི་མང་པོ་ཅིག་བྱས་བསྡད་ཡོད་རེད་ང་ཚོ་ཡི་ཐབས་ཤེས་བྱས་པ་ཡིན་དྲ་རྒྱ་ཐོག་ནས་དེ་སྙེད་མི་འདུག་ཨ་ནི་ང་རང་ཚོའི Tourist Place དང་དེ་ཚོ་ལ Specially ང་ཚོ་ཕར་འགྲོ་བྱས་ཨ་ནི་མི་རེ་རེ་ལ Video ཁ་ཚང Clip ཁ་ཚང་སྟོན་ཨ་ནི་ཁོང་ཚོ་ལ་འགྲེལ་བཤད་དེ་ཚོ་ཚང་མ་ཡར་མར་གང་ཐུབ་ཐུབ་ཅིག་སོ་སོའི་ཐོག་ནས་ཅིག་དེ་བྱས་པ་ཡིན་ལགས་ཨ་ཅག།
དེ་ག་ནང་བཞིན་ཉི་མ་ཁ་ཤས་གོང་ལ་ཡང་ཚོགས་པའི་གི་ངོས་ནས་ས་གནས་ཡུལ་མི་ཉམ་ཐག་དང་ཨ་ནེ་དགོན་པ་ཁག་གི་ཨན་ཆུང་ཚོ་ལ་གྱོན་གོས་དང་དུག་ལོག་བགོ་འགྲེམས་གནང་བ་དང་ཡང་ཅིག་ཟླ་བ་འདིའི་ཚེས་བཅུ་བཞི་གཟའ་མིག་དམར་ཉིན་མོ་སྟེ་རྒྱ་གར་ནང་ལ་བྱིས་པའི་དུས་ཆེན་སྲུང་བརྩི་ཞུ་བའི་གི་སྐབས་ལ་ཡང་ངལ་རྩོལ་བ་དང་ཀུ་ལི་རྒྱུག་མཁན་ཟེར་གྱི་རེད་པ

Labour དང་ཁོང་ཚོ་ག་ཤེད་ཤོད་རོགས་ཁོང་ཚོ་ལ་ཕར་སྤྲད་གར་འགྲོ། ཁོང་ཚོ་རྣམས་ལ་ད་ལྟ་ལྷག་ང་ཚོ་རྡོག་རྡོག་བཟོ་ཡང་ང་ཚོ་མགོ་ནས་ཡང་འདི་བཞིན་སློང་རྒྱབ་ནས་རྡོག་རྡོག་བཟོ་ནས་ང་ཚོ་དེ་མཐའ་མ་དེ་ལ་ང་ཚོ་ལྡེ་ར་ལྡུན་ས་གནས་ཁོ་རང་ནང་ལོགས་ལ་ཡང་རྒྱ་གར་མི་སྐྱོ་པོ་མང་པོ་ཡོད་རེད་ལམ་ཁ་ཟུར་ལ་སྡོད་མཁན་ཁོང་ཚང་མ་ལ་སྐྱེལ་གར་འགྲོ་ཡིན་ད་ལྟ་ཡིན་ན་ཡང་ད་ག་ལ་ག་མཚམས་ཀྱི་ང་ཚོ་ཁ་ཚང་སྐྱེལ་གར་འགྲོ་ལ་མི་མང་ཆེ་བ་ལ་རག་མ་སོང་ད་ཉེ་ཆར་ལ་ཡང་ང་ཚོ་གི་ད་ལྟ་ས་གནས་ཁོ་རང་ལ Message བཏང་བཞག་ཡོད་ང་ཚོ་གི་ཉི་མ་གསུམ་བཞི་ནང་ལོགས་ལ་ང་ཚོ་དུག་ལོག་བསྡུ་ཡ་ཡིན་སྐུ་མཁྱེན་ཚང་མ་སུ་སུ་ནང་ལ་དུག་ལོག་རྙིང་པ་འདི་འདྲ་ཡོད་ན་ཡང་མགོ་ནས་སླེབས་རྒྱབ་རོགས་བྱེད་ལབ་ང་ཚོ་ད་ལྟ་ལབ་བཞག་ཡོད། ད་ཉི་མ་གསུམ་བཞི་རྗེས་ལ་ང་ཚོ་ཡང་མགོ་ནས་དུག་ལོག་བསྡུ་ཡ་ཕར་སྐྱེལ་གར་འགྲོ་ཡ་ཡིན། ཨ་ནི། འཛམ་གླིང་ཡོངས་ལ་ད་མཁྱེན་མཁྱེན་པ་རེད་ཚང་མ་གིས་ད། ད་རེས་བཅུ་བཞི November འདི། ཕྲུ་གུ་གི་དུས་ཆེན་ལབ་ཀྱི་ཡོད་རེད་རོ། ཨ་ནི་ཕྲུ་གུ་དུས་ཆེན་དེ་ལ་ནི་ང་ཚོ་གིས། ད་མི། སྐྱོ་པོ་དང་ང་ཚོ Labours ཀྱི་ཕྲུ་གུ་འདི་ཚོ་ར་ཨ་ནི་ཁོང་ཚང་མ་ལ་ཅིག། ཁོང་ཚོ་ལ་ནི་ཅིག་རྩེད་མོ་འདྲ་བོ་ཅིག་རྩེད་ཨ་ནི་ཁོ་རང་ཚོས་ད་རྔན་པ་འདྲ་བོ་ཅིག་ཟ་ཡ་འདྲ་བོ་དང Juice དང་ཨ་ནི Biscuit འདྲ་བོ་བྱས Chips དེ་ཚོ་ང་ཚོ་བགོ་བཤའ་བརྒྱབ། ནི་ཁོ་རང་ཚོ་ཏོག་ཙམ་ཅིག་དུས་ཚོད་བསྐྱལ་ནས་ནི་སྐྱིད་པོ་འགྲོ་སྲིད་དོ། དེ་ནས་དེའི་རྗེས་ལ་ནི་ང་ཚོ་ཡི་ལྡེ་ར་ལྡུན་ས་གནས་ཁོ་རང་ལ་ང་ཚོ་གི་ད་ལྟ Juice Snacks དང Chips དེ་ཚོ་རྡོག་རྡོག་འདི་འདྲ་བཟོས་ང་ཚོ་ཕར་གཏོང་གར་འགྲོ་ཡིན་ཚང་མ་ལ་འདི་འདྲ་འདི་འདྲ་བྱས་ནས། ད་ལྟ་ངོ་བོ་འཆི་མེད་ལགས་ཁྱེད་རང་གི་འགྲེལ་བཤད་གནང་བའི་གི་གོ་རིམ་ནས་དེ་བལྟས་པའི་སྐབས་ལ་ཡང་ད་བོད་པ་ཙམ་མ་ཡིན་པར་དམིགས་བསལ་ས་གནས་ཡུལ་མི་ཉམ་ཐག་ཚོ་ལ་ཡང་རོགས་རམ་རྒྱུན་མཐུད་ནས་གནང་བཞུགས་ཤག་འདྲ་སོང་ཙང་རོགས་རམ་གནང་པའི་སྐབས་ལ་ཡང་ཁོང་ཚོའི་ངོས་ནས་ད་ཕྲུ་གུ་ཚོ་ཡིན་པ་ཡིན་ན་མི་རྒན་པ་ཚོ་ཡིན་པ་ཡིན་ན་མཐུན་འགྱུར་གནང་པའི་སྐབས་ལ་ཡང་ཁོང་ཚོའི་ཚོར་སྣང་ག་འདྲ་བྱེད་ཀྱི་འདུག་ལགས། ང་ཚོ་གི་ད་ཕར་འགྲོ་དུས་སྐོར་ལ་ནས་ང་ཚོ་གི་ཅིག་དང་པོ་ནས་མི་རིགས་མི་འདྲ་བ་ཞིག་མཐོང་སྐོར་རོ། གདོང་པ་སྐོར་བཏང་བ་དང་ཁོང་ཚོས་ཁོང་ཚོ་ང་ཚོ་མི་རིགས་མི་འདྲ་བ་ཞིག་ང་ཚོ་གི་ཅ་ལག distribute ཅིག་ཚང་མ་འདི་ཅིག་ཟེར་ར་ང་ཚོ་ཅིག་ལ་ཡོད་ཚང་མ་དེ་ལ་ང་ཚོ་ལ་ཡོད་ང་ཚོ་གོང་ས་མཆོག་གི་མི་ཡིན་ལ་ཡོད་ར་ཁོང་ཚོ་ལ་ཨམ་ལོག་ཏཱ་ལའི་བླ་མ་ག་ནི་ཧེ་ཨམ་ལོག་བསྭ་ཨབ་ལོག་བོབ་ཨབ་ན།

ཀོ་ར་རྒྱ་གར་ལ། ད་ང་ཚོ་དུས་ཡུན་བོད་ས་བདེ་སྐྱིད་དུ་ཁོང་ཚོ་བད་ཐོག་རྡེ་ར་རྡུན་གྱི་ཕྱོགས་གཞན་པ་དེ་རེད། ཁོང་ཚོ་ད་ཧ་གོ་གི་མི་འདུག་བོད་པ་མི་ད་ཞུ་ཞུ་ངོ་དེ་མི་འདུག་ཧན་ལ་ཁོང་ཚོ་རྒྱ་གར་ནང་ལོག་གོ་བད་ནང་ལོག་ནང་ལོག་བད་དེ་གོ་རོ། ང་ཚོ་ལ་ཁོང་ཚོ་ཧ་ལ་ནེ་པ་ལི་རུ་བསམ་གོ་ས་རོ། ཧན་ལ་ན་ནེ་པ་ལི་ལ་ཡ་དེ་ཤུགས་ཆུང་པོ་ར་རྒྱ་གར་རྡེ་ར་རྡུན་ནང་ལ་མི་མང་པོ་མི་འབོར་མང་བ་ཡོད་རེད།

མ་སུ་རི་ལ་དེ་བྱེད་དུས་གོ་ཚོད་ལོང་དེ་འོན་འོན་དེ་སྐོར་ལ་འགྲེལ་བཤད་བརྒྱབ་ར་ང། དེ་ནས་མི་མང་པོ་ཅིག་གྲུབ་མཚོན་བཤད་ར་ནི་ཁོ་རང་ཚོ་དཔེ་དགའ་པོ་གནང་གི།
ལགས་སོ་ཐུགས་རྗེ་གནང Clement Town དོན་གྲུབ་གླིང་གཞིས་ཆགས་ནང་རྟེན་གཞི་བྱས་པའི་ལམ་ཚོགས་པའི་གི་འགན་འཛིན་ངག་དབང་འཇིགས་མེད་ལགས་ང་ཚོར་དེ་དུས་ཚོད་བཏང་གནང་ནས་འདྲི་ཞུའི་གོ་སྐབས་གནང་བ་ཐུགས་རྗེ་གནང། ལགས་སོ་ཐུགས་རྗེ་གནང་བྱུང།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན། མཇུག་ཏུ་ལྷོ་ཨེ་ཤེ་ཡའི་ལེ་ཚན་ནང་ཉིན་ཤས་གོང་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེར་ཤར་རྩེའི་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་འདེམས་ཐོན་བྱུང་བ་དང་དྲུང་ཆེ་གཞོན་པ་ལ་དྭགས་ནས་ཆོས་འཕེལ་བཟོད་པ་ལགས་བཅས་འདེམས་ཐོན་བྱུང་བ་དང་འབྲེལ་བའི་ནང་པའི་མཐུན་ཚོགས་དེ་ངོ་སྤྲོད་དང་ལས་དོན་གཉེར་ཕྱོགས་སོགས་སྐོར་པདྨ་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་པའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་བདུན་དང་རྩ་བརྒྱད་ཉིན་གཉིས་རིང། རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི International Buddhist Confederation ཞེས་པའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ལོ་འཁོར་ཚོགས་ཆེན་འཚོགས་གནང་ཡོད་ཅིང། ལོ་འཁོར་ཚོགས་ཆེན་སྐབས་ཚོགས་པའི་རྒྱུན་ལས་རྣམ་པས་ལས་བསྡོམས་དང་རྩིས་ཁྲ་སྙན་སྒྲོན་ཞུས་ཤིང། ཚོགས་པའི་སྒྲིག་གཞི་བསྐྱར་བཅོས་གནང་བ་དང་གཞན་ཡང་ཚོགས་པའི་རྒྱུན་ལས་གསར་འདེམས་གནང་ཡོད་ཅིང། དེའི་ནང་ཚོགས་པའི་སྤྱི་ཁྱབ་དྲུང་ཆེ་གསར་པ་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་ཟུར་དགེ་བཤེས་བྱང་ཆུབ་ཆོས་ལྡན་ལགས་སྤྱི་མོས་ཀྱི་ཐོག་ནས་འདེམས་ཐོན་བྱུང་བ་དང། ཚོགས་པའི་དྲུང་ཆེ་གཞོན་པ་གསུམ་འདེམས་ཐོན་བྱུང་བའི་ཁོངས་ནས་གཅིག་ལ་དྭགས་ནས་རྒན་ཆོས་འཕེལ་བཟོད་པ་ལགས་འདེམས་ཐོན་བྱུང་བ་སོགས་ཀྱི་སྐོར། སྐབས་དེར་ཚོགས་ཆེན་གྱི་ནང་ལྷན་ཞུགས་གནང་བའི་རྒྱལ་སྤྱི་དགེ་ལྡན་ལྷན་ཚོགས་ཀྱི་ངེས་སྟོན་པ། སྒོ་མང་མཁན་ཟུར་དགེ་བཤེས་བློ་བཟང་རྒྱལ་མཚན་ལགས་ཀྱིས་ངོ་སྤྲོད་གནང་བྱུང། ཚོགས་ཆུང་ཆོས་འཕེལ་རིན་པོ་ཆེ་ཕྱག་བཞག་གིས་ནི་སྔ་མ་ཕན་དྲུང་ཆེ་གཞོན་པ། ཞེས་ཏེ་ཤག་ཆེ་ཚེ་དྲུང་ཆེ་གཞོན་པ་རེད། ད་ལྟའི་དྲུང་ཆེ་སྤྱི་ཁྱབ་དྲུང་ཆེ་ལ་ད་གོང་བྱས་ན་ཡག་པོ་འདུག་ཟེར་ནས་དགོངས་འཆར་ཟུང་ཅིག་ཡོང་གི་འདུག་དེ་དགོངས་འཆར་ཡོང་བ་དེ་ལ་ཚོགས་གཙོའི་ངོས་ནས་ང་ཚོ་སྤྱི་ཁྱབ་དྲུང་ཆེ་གསར་པ་གི་འོས་མི་ལ་དགའ་ལྡན་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་ལ་འདུག་ཟེར་ཁོ་ཚོས་འོས་མི་ལ་བཏོན་གནང་སོང་དེ་ལ་མང་གིས་དགོངས་ཚུལ་ག་རེ་ཡོད་མོས་མཐུན་ཡོད་པས་དགག་བྱ་ཡོད

ཐག་གཅོད་བྱུང་བ་ཡིན་ཟེར་བྱས་བ་གཏན་འབེབས་གནང་སྟངས་དེ་འདྲའི་ཟེར་གནང་གི་འདུག་དེ་ནི་སྤྱི་ཁྱབ་དྲུང་ཆེ་དེ་ད་གཏན་འབེབས་བྱས་ཚར་བའི་རྗེས་ལ་ཨེ་ནི་ཁོའི་འོག་ལ་དྲུང་གཞོན་གསུམ་འདུ་གཅིག་འདེམས་དགོས་ཀྱི་འདུག་དྲུང་གཞོན་གསུམ་དེ་གི་འདེམས་སྟངས་དེའང་ད་ག་རང་གཅིག་པ་རེད་ཤག་ཁ་ཤས་ཀྱིས་ངས་བྱས་ན་འོས་མི་འདི་ཡག་པོ་འདུག་ངས་བྱས་ན་འོས་མི་འདི་ཡག་པོ་འདུག་ཟེར་ཡག་གི་འོས་མི་རེ་རེ་བཏོན་པ་དེ་ལ་ཚོགས་གཙོའི་ངོས་ནས་ཁོ་ལ་རྒྱབ་སྐྱོར་བྱེད་མཁན་ག་ཚོད་ཡོད་འགག་རྩ་བྱེད་མཁན་ག་ཚོད་ཡོད་ཟེར་ནས་ཨོ་དེ་འདྲའི་གི་དྲི་བ་གནང་ནས་ད་ལྟ་འདྲ་དྲུང་ཆེ་གཞོན་པ་གཅིག་གི་ནང་ལ། ད་བོད་དོན་གྱི་ཐོག་ལ་ཕྱག་ལས་ཡུན་རིང་པོ་གནང་བ་རེད་མང་ཆེ་མཁྱེན་གྱི་རེད། རྒན་ཆོས་འཕེལ་བཟོད་པ་ལགས། རྒན་ཆོས་འཕེལ་བཟོད་པ་ལགས། དྲུང་ཆེ་གཞོན་པ་ཅིག་གནང་ན་བསམ་གྱི་འདུག་ཟེར་ནས་ཁོ་ཚོའི་མུ་མཐུད་དབྱར་ཁ་ཚང་མ་འོས་མི་བཏོན་བཞག་པ་དེ་ལ། ད་ག་རང་མང་གི་ངོས་ནས་དངོས་ཐོག་དྲུང་ཆེ་གཞོན་པ་གཅིག་ལ་ཨ་ནི་རྒན་ཆོས་འཕེལ་བཟོད་པ་ལགས་འདེམས་སོང་ཨ་ནི་གཉིས་དེ་གཞན་པ། འདི་ནི་གུག་ཏུ། ད་དུང་ཁོང་གིས་མུ་མཐུད་དེ་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ནས་རྒྱལ་སྤྱི་དང་རྒྱལ་ནང་དུ། ལས་འགུལ་འདྲ་མིན་སྤེལ་ཕྱོགས་སྐོར་འདི་ལྟར་གསུངས་གནང་བྱུང། ཨན་ད་ཚོགས་པ་དེ་གི་ད་ལྟའི་ཆར་ལ་ཕྱག་ལས་གནང་ཡ་གཙོ་བོ་དེ། ད་ང་ཚོ་དེང་དུས་ཀྱི་འགྲོ་སྟངས་ནང་བཞིན་བྱས་ནས་ཨ་ནི་མཁས་དབང་དེ་འདྲའི་ལུང་པ་གཅིག་ནས་ཨ་ནི་ལུང་པ་གཞན་དག་ལ་ཞུས་ནས་གི་ཨ་ནི་ཅི་ང་ཚོའི་ནང་ཆོས་ངོ་སྤྲོད་བྱེད་ཡ་རེད་ཨ་ནི་དེ་འདྲས་ཀྱི་ལས་རིམ་དེ་འདྲས་འདུག་ཨ་ནི་བགྲོ་གླེང་གི་ཚོགས་འདུ་དེ་འདྲས་ཨ་ནི་བཀོད་སྒྲིག་ཞུས་ནས་ཨ་ནི་དེའི་སྒང་ནས་ཨ་ནི་ང་ཚོའི་ཅི་ནང་པའི་བསྟན་པ་དར་ཁྱབ་བྱེད་ཡ་གི་ཐབས་ལམ་དེ་འདྲས་གནང་གི་འདུག་ཨ་ནི་ཡང་འཛུགས་སྐྲུན་གྱི་ཆ་ནས་ཆེ་ཤོས་དེ་བལ་ཡུལ་གྱི་ཨ་ནི་ལུམྦི་ནི་ལ་ད་སངས་རྒྱས་སྐུ་འཁྲུངས་སའི་གི་གནས་རེད་བ་ཨོ་ད་ལུམྦི་ནི་ལ་ཨ་ནི་གཅིག་ཡང་གཙུག་ལག་ཁང་འདི་འདྲའི་ཨ་ནི་བཞེངས་ནས་སངས་རྒྱས་ཀྱི་ཨ་ནི་མཛད་པ་རྣམ་ཐར་འདི་གིས་འདི་ལྟར་མི་མང་ལ་ངོ་སྤྲོད་བྱེད་ཡ་དང་འདི་འདྲའི་གི་ཐབས་ལམ་གཅིག་ད་ལྟ་འདྲ་འགྲོ་དང་འགྲོ་བཞིན་པ་ལས་འགུལ་འགྲོ་དང་འགྲོ་བཞིན་པ་རེད་ཤག་འདི་གི་འདི་འགྲོ་སོང་བྱས་ན་ཆ་ཚང་རྒྱ་གར་གཞུང་ནས་འདུག་སེ་གནང་གི་འདུག་ཨ་ནི་རྒྱ་གར་རང་གི་ནང་ལ། སངས་རྒྱས་ཀྱི་རིང་བསྲེལ་འགྲེམས་སྟོན་ཁང་ལ་ཡོད་རེད་ཆ་ཚང་ད་སངས་རྒྱས་ཀྱི་རིང་བསྲེལ་དེ་ཨ་ནི་ཟུར་དུ་བཞུགས་ས་གི་ད

རྩིག་ཡག་དེ་འདྲ་གི་འཆར་གཞི་ཅིག་འདུག་ད་དེ་འཆར་གཞི་དེ་ད་ལྟ་འགོ་ཚུགས་མི་འདུག་བལ་ཡུལ་གི་དེ་འགོ་ཚུགས་ནས་དགའ་རོགས་སྒྲིག་དེ་བྱ། ཨོ་དེ་འདྲ་གི་མཚོན་པའི་གི་ཨེ་ནི་ཕྱག་ལས་གནང་ཡ། རྐང་འདྲ་བོ་དེ། མིན་ལ་མ་ད་ནང་ཆོས་ཁྱབ་སྤེལ་གི་ཐོག་ནས་བོད་སློབ་སྦྱོང་དེ་གནང་གི་འདུག་ཟེར། ཚོགས་པ་དེ་བརྒྱུད་ནས་ཨ་ནི་རྒྱལ་སྤྱིའི་ནང་ལ། ཅི། བསྟན་པ་ཁྱབ་སྤེལ་ཟེར་བར་བས་ད་དེ་རིགས་འདི་ན་ཁ་སང་ཁོ་རང་ཚོ་གི་གྲུབ་འབྲས་ནང་ལ་ཞུས་པ་ཡིན་པ་ནུས་ཤུགས་ཆེ་ཤོས་དེ། སོག་པོ་ལ་འདུག་སེ་གནང་བཞག་འདི་ཁོ་རང་ཚོའི་ལས་བསྡོམས་ནང་འདི་ཐོན་གྱི་འདུག་སོག་པོ་ལ་གཙོ་བོ་སོག་པོ་གི་ད་སྐད་ཡིག་རྙིང་པ་དེ་གི་ཐོག་ལ་ནི་བཀའ་འགྱུར་ཆ་ཚང་ངོ་མ་ཡོད་བ་འདྲ་དེ་ཡོད་བ་དེ་ཨ་ནི་ད་ད་ཚོགས་པ་དེ་གི་ཡང་བརྒྱུད་ནས་དེ་ནས་རྒྱ་གར་གཞུང་གིས་རིག་གཞུང་རྙིང་པ་བདག་པོ་རྒྱག་མཁན་གྱི་རྩ་ལ་དེ་གི་མ་དཔེ་ཅིག་ཡོད་པ་དེ་ཨེ་ནི་བསྐྱར་དུ་པར་དུ་བསྐྲུན་ནས་ཨེ་ནི་སོག་པོ་ལ་དེ་འདྲའི་བཀའ་འགྱུར་ཆ་ཚང་ཅིག་གི་ཨེ་ནི་ཚར་ལྔ་བཅུ་ཐམ་པ་གི་ཟླ་ཉིན་ཕུལ་བ་རེད་དེ་ང་ཚོས་ཕུལ་གར་སོག་པོ་ལ་ཕར་ཕུལ་གར་བཅར་བ་ཡིན་སྐབས་དེ་དུས་ང་ཡང་དེ་ཕུལ་མཁན་གྲལ་ལ་ཡོད་རེད་དེ་ནང་བཞིན་ད་ལྟ་རྒྱ་གར་ལ་ཡོད་པའི་གི་ཨེ་ནི་རིང་བསྲེལ་དེ་སོག་པོ་མི་མང་གིས་ད་ཅིག་བསོད་ནམས་ཀྱི་ཚལ་གྱི་མཇལ་ཁ་བྱེད་ཡག་གི་དོན་དག་ལ་ཕ་གི་ཉི་མ་བདུན་གཅིག་གདན་འདྲེན་ཞུ་ཁོ་ཚོས་མཇལ་ཁ་དང་ཁོང་ཚོ་དགོན་སྡེ་དང་ས་གནས་ཆེ་ས་དེ་འདྲ་ཁ་ཤས་ཅིག་ལ་གདན་འདྲེན་ཞུ་ད་དེ་གི་དེ་ཁོང་ཚོ་གི་ལས་དོན་ཕྱི་ལོགས་ལ་བར་དུ་བྱས་ཚར་བ་བྱས་དོན་ཆེ་ཤོས་འདྲ་བོ་བརྩི་གི་འདུག་གཉིས་པ་དེ་ལ་ཁོང་ཚོས་འདི་ནས་མཁས་པ་དེ་འདྲས་གདན་འདྲེན་ཞུས་ནས་ད་དེ་ལ་ཆོས་ངོ་སྤྲོད་བྱེད་ཡག་དང་མི་མང་ལ་མར་དོགས་སེལ་བྱེད་ཡག་གི་དེ་གི་ལས་འགུལ་འདི་དར་ཁྱབ་ཆེ་ཤོས་འདྲ་བོ་ཅིག་ལ་བརྩི་གི་འདུག། སྤྱིར་བཏང་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ནང་རྒྱལ་ཁབ་ཁག་སུམ་ཅུ་སོ་དགུ་ཙམ་ཞིག་ནས་ནང་པའི་སྐྱ་སེར་གཉིས་ཀའི་སྒྲིག་འཛུགས་ཀྱི་འཐུས་མི། སུམ་བརྒྱ་ཉི་ཤུ་ཙམ་ཞིག་ཡོད་ཀྱང་རྒྱ་ནག་དང་ཉི་ཧོང་གཉིས་ནས་ལྷན་ཚོགས་དེའི་ནང་ཚོགས་ཞུགས་གནང་གི་མེད་པ་རེད། སྤྱིར་བཏང་གི་ད་རྒྱ་མི་གི་ངོས་ནས་ཁོ་རང་ཚོ་གི་ལྟ་ཕྱོགས་འདྲ་དེ་ལ་ཨ་ནི་ད་རྒྱ། ནང་པའི་གི་ནང་པའི་བསྟན་པ་དེ་ཁོ་ཚོ་གི་བདག་པོ་བརྒྱབ་པའི་རྡོག་རྡོག་འདྲ་ཞིག་ཨ་ནེ་འགྲེལ་བཤད་ཀྱི་ཁྱེད་ལ་དེ་འདྲའི་འདྲ་བོ་ཞིག་རྒྱག་གི་འདུག་ཨ་ནེ་དེ་བྱེད་དུས་ཨ་ནེ། ང་ཚོའི་འདི་རྒྱ་གི་རྒྱ་མཚོ་འདི་ད་རྒྱལ་སྤྱི་གི་དེ་ཚེ་ལོགས་སུ་དགོས་མ་རེད་རྡོག་རྡོག་གི་ད་ནམ་རྒྱུན་འདྲ་བོ་ཅིག་རེད་ཤག་ད་ཆའི་རྒྱ་མི་གི་ཨ་ནེ་མི་བཞུགས་ཡ་དེ་ནི། འཇར་པན་གི་ཡང་སྤྱིར་བཏང་གི་ཡང་རྩ་བའི་ཆ་ནས་འཇར་པན་ཁོ་རང་ལ་ད་ནང་པའི་གི་བསྟན་པ་ཏོག་ཙམ་ཅིག་ཡོད་རེད་བ་དེ་འདྲའི་གི་ཡང་ཅིག་ལྟ་གྲུབ་ཀྱི་ཆ་ནས་ད་ང་ཚོ་གཞན་པ་ཅིག་འོག་ལ་འཛུལ་གི་མེད་ཟེར་གི་དེ་འདྲའི་གི་ཆ་ནས་ཡིན་པའི་བཟོ་འདྲ་ཞིག་ཁ་སང་ང་རྒྱུས་ཡོད་པ་དེ་འདྲའི་གི་འགྲེལ་བཤད་བརྒྱབ་སྟངས་དེ་ནས་དེ་འདྲའི་འདྲ་བ་ཞིག་ཡིན་པ་འདྲ་ཤེས་གི་འདུག་བྱས་ཙང་ད་རྒྱ་མི་གིས་ཨ་དེ་ཤུགས་ཆེན་པོ་བཤད་གི་ཡོང་སྟངས་ཁོ་རང་ཚོས་ནས་སངས་རྒྱས་ཀྱི་བསྟན་པ་ལ་དང་ཐེག་དམན་གི་དེ་ཐའེ་ལན་དང་འབར་མ་དང་ཁོ་རང་ཚོ་གི་རེད་ཨ་ནི་ཐེག་པ་ཆེན་པོ་དེ་ང་ཚོའི་ནི་རྒྱ་མི་གིས་བདག་པོ་བརྒྱབ་སྟེ་ཡོད། གསང་སྔགས་རྡོ་རྗེ་ཐེག་པ་འདི། ནི་འབྲུག་གིས་བདག་པོ་བརྒྱབ་སྟེ་ཡོད་རེད། འོ་དེ་འདྲའི་གི་ད་ཁོང་ཚོས་རྒྱལ་ཁབ་ཁོ་ཚོ་གསུམ་གྱིས་ཅིག་བྱས་ཏེ་ཡོད་པའི་གི་འགྲེལ་བཤད་འདྲ་བོ་དེ་འདྲས་ཅིག་རྒྱག་གི་ཡོད་རེད་ཟེར་གི་འདུག་དེ་ཚོ་དེ་འདྲས་གི་ཆ་ནས་ཕལ་ཆེར་ད་ཁོ་ཚོས་ནི། ད་ཚོགས་པ་གསར་བ་ཅིག་བཙུགས་པའི་སྐབས་ལ་དེ་ནང་ལ་འཛུལ་གི་མེད་ཟེར་འདྲ་བོ་ཅིག་གི་ནང་ནས་མ་འཛུལ་བ་འདྲ་བོ་དེ་འདྲས་ཡིན་ས་རེད་གང་ལྟར་ཡང་དེ་འདྲའི་ནང་ལ་ད་ཚོགས་མི་ནང་ལ་རྒྱ་མི་དང་འཇར་པན་གཉིས་ཀ་ནང་པའི་ཆོས་ཡོད་སའི་ནང་ནས་རྒྱལ་ཁབ་ཀྱི་ནང་ནས་ཁོ་གཉིས་མ་གཏོགས་གཞན་པ་མང་ཆེ་ཡོད་པ་འགྲོ་གི་རེད་པས། གཞན་ཡང་མཁན་ཟུར་བློ་བཟང་རྒྱལ་མཚན་ལགས་ཀྱིས་མུ་མཐུད་གསུངས་ཡག་ལ་འགྲོ་ལ་ཕན་བདེ་མ་ལུས་པ་འབྱུང་བའི་གནས། སངས་རྒྱས་ཀྱི་བསྟན་པའི་འབྱུང་ཁུངས་དེ་རྒྱ་གར་ནས་ཡིན་དུས། རྒྱ་གར་གཞུང་གིས་དེ་ནི་གལ་ཆེ་དོན་ཆེར་གཟིགས་ཏེ་བསྟན་པ་དེ་སྲུང་སྐྱོབ་དང་དར་སྤེལ་གནང་ཆེད། གང་ཅིའི་མཐུན་འགྱུར་གནང་བཞིན་པ་གསུངས་གནང་བྱུང། ནམ་མང་པོ་ན་དེ་ནང་བཞིན་ད་ལྟའི་ཞིག་མིག་གིས་བདེན་མཐའ་བདེན་ཐབས་དང་སྐྱེ་དགུ་གཅིག་མིའི་འགྲོ་བ་ཡོངས་ལ་བདེ་སྐྱིད་ཀྱི་ད་ཅིག་འབྱུང་ཁུངས་ཡིན་པ་དང་ཨེ་སངས་རྒྱས་ཀྱི་བསླབ་བྱ་དེ་གི་དེ་མི་གི་དེང་དུས་ཀྱི་ད་སེམས་ཀྱི་ཚན་རིག་གི་ཐོག་ནས་མི་མང་ལ་ཕན་གི་ཡོད་སོང་ཙང་ཨེ་རྒྱ་གར་གཞུང་གི་དེའི་ཐོག་ལ་ལྷག་དོན་དུ་ད་དམ་པའི BJP གཞུང་གི་ཉེ་ཆར་མོ་དི་གཞུང་བཞེས་པ་ནས་བཟུང་སྟེ་འདིའི་ཐོག་ལ་དམིགས་བསལ་གྱི་མཐུན་འགྱུར་གནང་ཡ་དང་ཚོགས་པ་དེ་ནས་སྲ་བརྟན་བཏང་ཡ་དང་ལས་ཁུངས་དང་དེ་གའི་དེ་བཙུགས་ཡ་དང་དེ་གའི་དེ་མཐུན་འགྱུར་ཆ་ཚང་འདུག་སེ་གནང་གི་འདུག་བྱས་ཙང་ད་ཚོགས་པ་དེ་གའི་ངོ་བོ་གཙོ་བོ་དེ་ང་ཚོ་ནང་པ་སངས་རྒྱས་པའི་གི་དང་ཆོས་སྔ་མ་དར་ཁྱབ་བྱུང་ས་དེ་གའི་དེ་ལ་ཉམས་ཡོད་ན་འདི་གའི་དེ་ཡ་ནི་གོང་འཕེལ་དུ་བཏང་ཡ་དང་ཨ་ནི་ཅི་ཡང་དེ་འདྲའི་སྔ་མ་མ་དར་ས་དེ་འདྲའི་ལ་ཡིན་ན་ཅིག་གསར་དུ་དར་ཡས་ཀྱི་ཐབས་ལམ་གཙོ་བོ་རྒྱ་གར་གཞུང་གིས་འགན་བཞེས་ཀྱི་ཡོད་ཅེས་པའི་ཐོག་ནས་ཚོགས་པ་དེའི་སྐྱབས་བཅོལ་བ་ཟེར་དགོས་རེད་བས་གང་ཚེ་ཡར་རྒྱས་གནང་བཞིན་པ་འདི་འདྲ་ཅིག་ཆགས་ཀྱི་འདུག་ལ། རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི International Buddhist Confederation ཞེས་པའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་དེ་ནི་རྒྱ་གར་གཞུང་གི་རིག་གཞུང་ལྷན་ཁང་གི་མཐུན་འགྱུར་འོག་རྒྱལ་ཁབ་ལ་མཁོ་གནད་ཆེ་བའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞིག་ཡིན་པ་དང། ཚོགས་པ་དེས་འཛམ་གླིང་ནང་ནང་པ་ཐུན་མོང་གི་འདོད་དོན་བསྒྲུབ་རྒྱུ་དམིགས་ཏེ། ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་གསར་འཛུགས་གནང་བ་ཞིག་ཡིན་པ་དང། ཚོགས་པ་དེས་འགྲུལ་བཞུད་ཀྱི་ལམ་བུར་རྣམ་དཔྱོད་དང་མགྲིན་དབྱངས་གཅིག་གྱུར་གྱི་ལས་དོན་གཉེར་བ་ལ་བརྟེན་ནས། སྐྱེ་བོ་སྟོང་ཕྲག་དུ་མས་བློ་འགུག་ཐུབ་ཡོད་ཀྱང་ཕྱོགས་གཞན་ཞིག་ནས་གདོང་ལེན་བྱེད་དགོས་པའི་གནད་དོན་ཁག་དུ་མ་ཞིག་བྱུང་ཡོད་པ་རེད་འདུག་ལ། ལྷན་ཚོགས་དེས་ནང་པ་སངས་རྒྱས་པའི་ཆོས་དང་འབྲེལ་བའི་རྒྱ་གར་གྱི་རིག་གཞུང་མི་ཉམས་རྒྱུན་འཛིན་བྱེད་རྒྱུ། རྒྱལ་སྤྱི་དང་རྒྱལ་ནང་དུ་ནང་པའི་ཚོགས་འདུ་དང་བགྲོ་གླེང། དེ་བཞིན་ནང་པའི་དུས་ཆེན་ཁག་སྲུང་བརྩི་ཞུ་རྒྱུས་མཚོན་པའི་ནང་ཆོས་དང་འབྲེལ་བའི་ལས་འགུལ་འདྲ་མིན་སྤེལ་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།

བོད་རང་བཙན་གྱི་ལོ་རྒྱུས་བོད་མིའི་ཐུན་མོང་མ་ཡིན་པའི་ཆོས་ལུགས་དང་རིག་གཞུང་ཕྱུག་པོ་རྣམས་ངོ་སྤྲོད་གནང་ཡོད་པ་རེད་འདུག Bharat Tibet Sahyog Manch ཞེས་པའི་འཕགས་བོད་མཛའ་འབྲེལ་གྱི་གླེང་སྟེགས་ཞེས་པས་རྒྱ་གར་བྱང་ཤར་ཁུལ་དུ་རྟ་དབང་གི་གནས་སྐོར་ཅེས་པའི་གོམ་བགྲོད་སྐོར་སྐྱོད་ཀྱི་བྱེད་སྒོ་ཐེངས་བཅུ་གཉིས་པ་མཇུག་བསྒྲིལ་ཡོད་པ་རེད་འདུག་རྒྱ་ནག་གཞུང་གིས་རྒྱ་ནག་ནང་ཁྱབ་བརྡལ་འགྲོ་བཞིན་པའི་དབུགས་ལམ་གྱི་ནད་གཞི་དེ་ནི་ཚོད་འཛིན་བྱས་ཡོད་ཟེར་བཤད་ཡོད་ཀྱང། ཐེ་ཝན་གཞུང་གིས་མི་རྒན་འཁོགས་དང་ལོ་གཞོན་པ་རྣམས་རྒྱ་ནག་དང་ཧོང་ཀོང་མ་ཁའོ་བཅས་ནང་འགྲིམ་འགྲུལ་བྱ་རྒྱུ་མེད་པའི་ལམ་སྟོན་གནང་ཡོད་ལུགས་ཕྱི་ཚེས་སུམ་ཅུ་ཉིན་ཨ་མི་རི་ཀའི NBC བརྙན་འཕྲིན་ལས་ཁང་གིས་གནས་ཚུལ་སྤེལ་འདུག། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།